ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉི་ཤུ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་བདུན་རེས་གཟའ་མིག་དམར་གྱི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉེ་ཆར་རེས་གཟའ་པ་སངས་ཀྱི་མཚན་མོར་བལ་ཡུལ་ནང་ས་ཡོམ་གྱི་གོད་ཆག་བྱུང་བའི་ཡུལ་དེའི་མི་མང་འདས་གསོན་ཡོངས་ལ་ཐུགས་གསོ་དང་གདུང་སེམས་མཉམ་སྐྱེད་ཀྱི་འཚམས་འདྲི་ཞིག་བལ་ཡུལ་གྱི་སྲིད་བློན Pushpa Kamal Dahal མཆོག་གི་མཚན་ཐོག་བསྩལ་གནང་མཛད་པའི་སྐོར་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང།
ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་ལགས་ཀྱིས་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་གཞི་རྩའི་སྒྲོམ་གཞི་ལ་འགྱུར་བ་ཆེན་པོ་ཞིག་གཏོང་དགོས་པའི་དུས་སུ་བབ་མེད་དམ་སྙམ་གྱི་ཡོད་ཅེས་བོད་ཀྱི་མ་འོངས་མདུན་ལམ་འཚོལ་ཞིབ་ཀྱི་ཚོགས་འདུའི་སྟེང་གསུངས་འདུག། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཉེ་ཆར་ཨ་རིའི Portland གྲོང་ཁྱེར་ནང་སྐུ་ཞི་བར་གཤེགས་པའི་བོད་ཀྱི་གཅོད་ཆོས་ལུགས་ཉམས་ལེན་པ་བླ་མ་ཚེ་རིང་དབང་འདུས་རིན་པོ་ཆེ་མཆོག་གི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང།
ཨ་རིའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང་འདི་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་དམིགས་བསལ་མཛད་སྒོ་ཞིག་གཉེར་གནང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང།
མཇུག་ཏུ་ཐེངས་འདིའི་བཅར་འདྲིའི་ལེ་ཚན་དང་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་བཅས་གསར་འགྱུར་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མང་པོ་སྙན་སྒྲོན་ཞུ་རྒྱུ་ཡིན།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉེ་ཆར་རེས་གཟའ་པ་སངས་ཀྱི་མཚན་མོར་བལ་ཡུལ་ནང་ས་ཡོམ་གྱི་གོད་ཆག་བྱུང་བར་ཡུལ་དེའི་མི་དམངས་འདས་གསོན་ཡོངས་ལ་ཐུགས་གསོ་དང་གདུང་སེམས་མཉམ་སྐྱེད་ཀྱི་འཚམས་འཕྲིན་ཞིག་འདི་ཚེས་དྲུག་ཉིན་བལ་ཡུལ་སྲིད་བློན Pushpa Kamal Dahal མཆོག་གི་མཚན་ཐོག་བསྩལ་གནང་མཛད་འདུག་ཐུགས་གསོའི་འཚམས་འདྲི་དེའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རང་བྱུང་རྐྱེན་ངན་ཚབས་ཆེན་འོག་འདས་གྲོངས་སུ་ཕྱིན་པའི་སྤུན་ཟླ་ཕོ་མོ་རྣམས་ལ་ཐུགས་སྨོན་དང་འདས་གྲོངས་སུ་ཕྱིན་པའི་ནང་མི་དང་གནོད་འཚེ་ཕོག་མཁན་ཡོངས་ལ་ཐུགས་གསོ་མཛད་ཡོད་ཅིང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བལ་ཡུལ་མི་དམངས་ཡོངས་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་དགའ་ལྡན་ཕོ་བྲང་ཐེབས་རྩ་ནས་ངལ་སེལ་དང་རོགས་རམ་ཆེད་དུ་ཞལ་འདེབས་འབུལ་རྒྱུ་ཡིན་ཞེས་འཁོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བལ་ཡུལ་གནས་སྡོད་བོད་མི་བཟང་པོ་ལགས་སུ་བལ་ཡུལ་ནང་ཟླ་འདིའི་ཚེས་གསུམ་ཉིན་གྱི་མཚན་མོར་ས་ཡོམ་གྱི་གོད་ཆག་དང་འབྲེལ་བའི་གནས་ཚུལ་སྐོར་བཅར་འདྲི་ཞུས་པར་ཁོང་གིས་རེས་གཟའ་པ་སངས་མཚན་མོར་ཆུ་ཚོད་བཅུ་གཅིག་དང་སྐར་མ་བཞི་བཅུ་ཞེ་ལྔ་ཙམ་ལ་བལ་ཡུལ་གྱི་བྱང་ནུབ Jajarkot རྫོང་ཕྱོགས་སུ་ས་ཡོམ་འགུལ་ཚད་རིམ་པ་དྲུག་དང་གྲངས་ཆུང་བཞི་ཅན་ཞིག་བརྒྱབ་ནས་ཉུང་མཐར་མི་གྲངས་བརྒྱ་དང་ལྔ་བཅུ་ང་བདུན་འདས་གྲོངས་དང་མི་ཉིས་བརྒྱ་ལྷག་ཙམ་ལ་རྨས་སྐྱོན་བྱུང་ཡོད་པ་དང

རྒྱ་གར་གྱི་སྲིད་བློན་ན་རན་དྲ་མོ་དི་མཆོག་གིས་ཀྱང་རྒྱ་གར་ནས་རོགས་རམ་གང་ཐུབ་གནང་རྒྱུའི་གྲ་སྒྲིག་ཡོད་པ་དྲ་ལམ་ཐོག་ཚེས་བཞི་ཉིན་བཀོད་གནང་འདུག། རྒྱ་ནག་གཞུང་གིས་མངའ་རིས་སྒར་རྫོང་གི་བྱིས་སྐྱོང་ཁང་གཙོས་སློབ་གྲྭ་ཆུང་འབྲིང་གི་དགེ་སློབ་བཞི་བརྒྱ་ལྷག་ལ་གོང་ས་མཆོག་དང་ཁ་བྲལ་ལ་འཐབ་རྩོད་དགོས་པའི་ཚོགས་འདུ་ཚོགས་ཡོད་འདུག་འདི་ལོའི་སྤྱི་ཟླ་བཅུ་པའི་ཟླ་དཀྱིལ་ནང་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་མངའ་རིས་ས་ཁུལ་སྒར་རྫོང་གི་སློབ་གྲྭ་ཆུང་འབྲིང་དང་བྱིས་སྐྱོང་ཁང་གི་དགེ་རྒན་དང་སློབ་ཕྲུག་བཞི་བརྒྱ་ལྷག་བསྡུ་སྐོང་གིས་ཁ་བྲལ་འཐབ་རྩོད་ཀྱི་དྲིལ་བསྒྲགས་ཚོགས་འདུ་ཞེས་པ་ཞིག་ཚོགས་ཡོད་པ་དང། ཚོགས་འདུའི་སྟེང་སྲིད་གཞུང་གི་མི་སྣ་དང་གཏམ་བཤད་མཁན་ཚོས། དགེ་སློབ་ཚོས་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཁ་བྲལ་ཤོག་ཁག་གི་དོན་དངོས་གསལ་པོ་ཤེས་པར་བྱས་ཏེ། མི་རབས་རྗེས་མ་ཚོར་ཁ་བྲལ་གྱི་བསམ་བློ་རྩ་ནས་མེད་པའི་སློབ་གསོ་ལ་ཤུགས་སྣོན་དགོས་པ་དང་སློབ་གྲྭའི་ནང་ཚོགས་པ་དང་སྒེར་སུ་ལ་ཡང་ཆོས་ལུགས་བྱེད་སྒོ་སྤེལ་བཅུག་རྒྱུ་མེད་པའི་སྐོར་བརྗོད་ཡོད་པ་བོད་ནང་གི་བོད་མི་འབྲེལ་ཡོད་ཅིག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཡིག་ཐོག་བརྒྱུད་འགྲེལ་བརྗོད་གནང་བྱུང། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས་རྒྱ་ནག་གཞུང་གིས་དེ་སྔ་ཁ་བྲལ་བར་འཐབ་རྩོད་དགོས་པའི་ལས་འགུལ་དང་དྲིལ་བསྒྲགས་སྣ་ཚོགས་བྱས་ཡོད་ཀྱང་སྲིད་བྱུས་དེ་དག་ལམ་ལྷོང་བྱུང་མེད་པའི་སྐོར་འགྲེལ་བརྗོད་གནང་བྱུང། དེ་བཞིན་རྒྱ་ནག་གཞུང་གིས་གོང་ས་མཆོག་དང་བཙན་བྱོལ་བོད་མིར་ཁ་བྲལ་ཞེས་བཤད་ནས་འཐབ་རྩོད་དགོས་པའི་སྐོར་བཤད་པ་དེ་རྒྱུན་ལྡན་ལྟ་བུ་ཡིན་ན་ཡང་བར་སྐབས་ནས་བཤད་སྟངས་དེས་བོད་ནང་གི་བོད་མི་ཚོའི་སེམས་ནང་དུ་གོང་ས་མཆོག་ལ་སྔར་ལས་ཤུགས་ཆེར་དད་གུས་འཇོག་གི་ཡོད་སྟབས་གནས་སྐབས་རྒྱ་ནག་གི་གསར་ལམ་ཁག་ཏུ་མཚམས་བཞག་ཡོད་ན་ཡང་དེང་སྐབས་བསྐྱར་དུ་བཤད་ཡོང་གི་ཡོད་པ་དེས་བོད་མི་ཚོའི་སེམས་ནང་གོང་ས་མཆོག་ལ་དད་གུས་རྩ་མེད་བཟོ་ཐུབ་ཀྱི་མེད་པ་བརྗོད་བྱུང། བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་གཞི་རྩའི་སྒྲོམ་གཞི་ལ་འགྱུར་བ་ཆེན་པོ་ཞིག་གཏོང་དགོས་པའི་དུས་སུ་བབས་མེད་དམ་སྙམ་གྱི་ཡོད་ཅེས་གོང་ས་མཆོག་གི་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱལ་མཚན་ལགས་ཀྱིས་བོད་ཀྱི་མ་འོངས་མདུན་ལམ་འཚོལ་ཞིབ་ཀྱི་ཚོགས་འདུའི་སྟེང་གསུངས་པའི་སྐོར་བློ་བྷེ་ལགས་ཀྱིས་བཏང་བའི་གནས་ཚུལ་དེ་གསན་རོགས་གནང།
བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་གཞི་རྩའི་སྒྲོམ་གཞི་ལ་འགྱུར་བ་ཆེན་པོ་ཟིག་བཏང་དུས་སུ་བབས་པ་མེད་དམ་སྙམ་གྱི་ཡོད་ཅེས། གོང་ས་མཆོག་གི་དམིགས་བསལ་སྐུ་ཚབ་ཟུར་བ་སྐལ་བཟང་རྒྱལ་མཚན་གྱིས་བོད་ཀྱི་མ་འོངས་མདུན་ལམ་འཚོལ་ཞིབ་ཀྱི་ཚོགས་འདུའི་སྟེང་གསུངས་ཡོད་ཀི། བཙན་བྱོལ་བོད་མི་ཁག་ཅིག་གིས་གོ་སྒྲིག་གནང་སྟེ་བཞུགས་སྒར་རྡ་རམ་ས་ལར་སྤྱི་ཟླ་བཅུ་གཅིག་པའི་གི་ཚེས་པ་དྲུག་གི་ཉི་མ་ནས་བཟུང་ཉི་མ་ལྔ་གི་རིང། བོད་ཀྱི་མ་འོངས་མདུན་ལམ་འཚོལ་ཞིབ་ཀྱི་བརྗོད་གཞི་དང་འབྲེལ་ཏེ་བྱང་ཨ་མི་རི་ཁ་དང་ཡོ་རོབ། ཨེ་ཤ་བཅས་ཀྱི་ཡུལ་གྲུ་ཁག་དྲུག་ནས་ཆེད་བཅར་གནང་བའི་བོད་མི་གཞོན་སྐྱེས་བརྒྱད་ཅུ་གྱ་དྲུག་ལྷག་ལྷན་འཛོམས་ཀྱིས་ཚོགས་འདུ་ཟིག་གནང་བཞིན་པའི་གི་ཐོག། བོད་རྒྱ་འབྲེལ་མོལ་གྱི་ཕྱག་ལས་ཡུན་རིང་གནང་མྱོང་བའི་གོང་ས་མཆོག་གི་དམིགས་བསལ་སྐུ་ཚབ་ཟུར་བ་སྐལ་བཟང་རྒྱལ་མཚན་ལགས་ཆེད་ཕེབས་ལམ་སྟོན་གནང་སྐབས། ཁོང་གིས་ད་ལྟ་བཙན་བྱོལ་བོད་མིའི་མི་འབོར་གྱི་ཕྱེད་ཀ་ལྷག་ནུབ་ཕྱོགས་སུ་སླེབས་ཚར་ཡོད་དུ་ཟེར་གྱི་ཡོད་པས། བཙན་བྱོལ་བོད་མི་ཕྱེད་ཀ་ལ་གྲོས་ཚོགས་འཐུས་མི་ལྔ་མ་གཏོགས་གདམ་རྒྱུའི་ཐོབ་ཐང་མེད་པ་དེ། གཞི་རྩའི་དམངས་གཙོའི་རྣམ་གཞག་དང་འགལ་བ་ཆགས་ཡོད་པ་དང། དེ་འདྲ་བའི་བོད་མིའི་སྤྱི་ཚོགས་དང་ཆབ་སྲིད་གནས་བབ་ལ་འགྱུར་ལྡོག་ཕྱིན་པའི་རིགས་མང་པོ་ཡོད་པར་བརྟེན། བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་གཞི་རྩའི་སྒྲོམ་གཞི་ལ་འགྱུར་བ་ཆེན་པོ་བཏང་བ་གི་དུས་ལ་བབས་པ་མེད་དམ་སྙམ་གི་ཡོད་ཅེས་ལམ་སྟོན་གནང་གི་འདུག། ད་ད་ལྟ་ང་ཚོའི་བཅའ་ཁྲིམས་ལག་བསྟར་བྱེད་བཞིན་དེ་ལོ་སུམ་ཅུ་ལྷག་ཅིག་འགྲོ་གི་ཡོད་རེད། ཨ་ནི་ལོ་སུམ་ཅུའི་ནང་ལ་བོད་བོད་ཀྱི་བོད་མིའི་བཙན་བྱོལ་བོད་མིའི་གི་གནས་སྟངས་ལ་འཕོ་འགྱུར་ཆེན་པོ་འགྲོ་ཚར་བ་རེད། དཔེ་འདྲ་ཆ་བཞག་པ་ཡིན་ན། ད་འདིའི་བཅའ་ཁྲིམས་གཞི་བཟུང་བྱེད་པ་ཡིན་ན། ཨ་ནེ་གཅིག་གིས་རྒྱ་གར་དང་བལ་ཡུལ་དང་འབྲུག་ལ་གནས་པའི་བོད་མི་ཚོ་ལོ། བོད་མིའི་གྲོས་ཚོགས་ཀྱི་ཚོགས་མི་བཞི་བཅུ་ཞེ་ལྔ་ནས་བཞི་བཅུ་ཐམ་པ་གཏང་ཡག་གི་ཐོབ་ཐང་ཡོད་རེད། ད་དངོས་ཡོད་གནས་ཚུལ་བྱེད་པ་ཡིན་ན། བཙན་བྱོལ་བོད་མིའི་གི་མི་འབོར་ནི་ཕྱེད་ཀ་ལྷག་ཅིག་ཕྱི་ལོགས་ལ་ནུབ་ཕྱོགས་སླེབས་ཚར་ཡོད་རེད་ལབ་གི་ཡོད་རེད་པ། དེ་ཡིན་པས་ནི་བཙན་བྱོལ་བོད་མིའི་ཕྱེད་ཀ་ལོ་གྲོས་ཚོགས་མི་ལྔ་ཕུད་གཏང་ཡག་གི་ཐོབ་ཐང་ཡོད་མ་རེད། ད་དུས་ཚོད་དངོས་གནས་བྱས་ན་གཞི་རྩའི་གི་དམངས་གཙོའི་རྣམ་གཞག་དང་དཔེ་འགལ་བ་གི་གནས་ཚུལ་ཆགས་ཀྱི་ཡོད་པ། དེ་ནས་ད་དེ་དང་དེ་འདྲ་བ་གི་གཅིག་གི་བོད་པའི་གི་སྤྱི་ཚོགས་ནང་ལ་འགྱུར་བ་ཕྱིན་ཤག་པ། བོད་པའི་གི་ཆབ་སྲིད་གི་གནས་བབ་ལ་འགྱུར་བ་ཕྱིན་ཤག་དེ་ནི་མང་པོ་ཡོད་རེད་བསམ་དེ་འདྲ་ཡིན་ས་བོད་བོད་བོད་མིའི་བཅའ་ཁྲིམས་ལོ་ཨ་ནི་བྱེད་ཀྱི་བོད་མིའི་བཅའ་ཁྲིམས་ཀྱི་གཞི་རྩའི་སྒྲོམ་གཞི་ལོ་འགྱུར་བ་ཆེན་པོ་གཅིག་གཏང་ཡག་གི་དུས་ལ་བབས་པ་མེད་ན་བསམ་འདུག། ཚོགས་འདུར་གོ་སྒྲིག་པ་བཀྲ་ཤིས་ལམ་བཟང་ལགས་ནས་ཚོགས་འདུར་གོ་སྒྲིག་ཞུས་དོན་གྱི་རྒྱུ་མཚན་ནི། ཉེ་རབས་བོད་དང་རྒྱལ་སྤྱི་རྒྱ་ནག་གི་གནས་སྟངས་བཅས་ལ་འགྱུར་བ་ཤུགས་ཆེ་འགྲོ་བཞིན་པ་གི་ཐོག་བོད་ཀྱི་གནས་སྟངས་ཧ་ཅང་ཛ་དྲག་ཏུ་གྱུར་ཡོད་པས། མ་འོངས་བོད་ཀྱི་གནས་སྟངས་ཀྱི་ཐོག་གྲོས་བསྡུར་སྦྱང་བཤད་ཀྱིས་གྲ་སྒྲིག་ག་རེ་བྱེད་དགོས་པར་བསམ་ཚུལ་བརྗེ་ལེན་གྱི་ཆེད་ཡིན་པ་འགྲེལ་བརྗོད་གནང་གི་འདུག། ཉེ་རབས་བོད་ཀྱི་གནས་སྟངས་རེད་རྒྱ་ནག་གི་གནས་སྟངས་རེད་རྒྱལ་སྤྱིའི་གནས་སྟངས་དེ་འདྲས་ཅིག་འགྱུར་བ་ཤུགས་ཆེན་པོ་ཅིག་འགྲོ་བསྡད་ཀྱི་ཡོད་པ་དང་བོད་ཀྱི་གནས་སྟངས་ལ་མཚོན་པ་ཡིན་ན་ད་ཛ་དྲག་པོའི་དུས་ཚོད་དེ་འདྲས་ཅིག་སླེབས་ཀྱི་ཡོད་པ་སོང་ཙང་ད་ང་ཚོའི་ངོས་ནས་གང་ཐུབ་ཐུབ་ཀྱི་སྤྱི་ཚོགས་ནང་ལོགས་ལ་ཡང་མ་འོངས་པའི་བོད་ཀྱི་གནས་སྟངས་དེ་ག་འདྲས་ཆགས་ཀྱི་རེད་དེའི་ཐོག་ལ་ཡང་གྲོས་བསྡུར་སྦྱང་བཤད་བྱས་རྗེས་ཨ་ནེ་ཅིག་གིས། བཟང་ཕྱོགས་ཀྱི་གནས་སྟངས་ལ་ཡང་ད་ལྟ་ནས་གྲ་སྒྲིག་ག་རེ་བྱེད་དགོས་འདུག་ངན་ཕྱོགས་ཀྱི་གནས་སྟངས་ཡོང་སྲིད་པ་ལ་ད་ལྟ་ནས་ཡང་ཅིག་གྲ་སྒྲིག་ག་རེ་བྱེད་དགོས་འདུག་དེ་ཚོའི་ཐོག་ལ་ཡང་བསམ་ཚུལ་བརྗེ་ལེན་བྱེད་ཡག་གི་དམིགས་ཡུལ་དེ་འདྲ་ཞིག་རེད། ཚོགས་ཞུགས་པ་རི་མོ་ཆེད་མཁས་པ་འཆི་མེད་དཔལ་མོ་ལགས་ནས་ཚོགས་འདུ་ལ་རྒན་གཞོན་མང་པོ་གཟིགས་བཅར་ཡོད་པ་དང། ཚོགས་འདུར་མང་པོ་གི་ནང་ད་ལྟ་གི་དབར་བོད་ཀྱི་གནད་དོན་དང་འཐབ་རྩོད་ཀྱི་ཐད་དུ་སྐད་ཆ་དྲང་མོ་བཤད་རྒྱུ་ཧ་ཅང་ཁག་པོ་འདུག་པས། ཚོགས་འདུ་འདི་ལ་བོད་དང་རང་གི་རྩ་དོན་གྱི་ཐོག་ལམ་ཁ་དམིགས་བསལ་ག་རེ་བེད་སྤྱོད་གཏོང་དགོས་མིན་གྱི་ཐོག་གོ་བསྡུར་མང་ཙམ་འབྱུང་རེ་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་འདི་བར་དུ་ང་ཚོས་དཀའ་ལས་ག་རེ་བརྒྱབ་རེད་ལམ་ཁ་ག་རེ་བེད་སྤྱོད་བཏང་རེད། ད་རྗེས་ལ་ང་ཚོས་ཕིའུ་ཅར་གཅིག་བོད་རང་རྩ་དོན་ཆེད་དུ་ལ་ལམ་ཁ་དམིགས་བསལ་ག་རེ་བེད་སྤྱོད་གཏང་དགོས་འདུག་ཡ། ཨ་ནི་འདི་འདྲའི་སྒང་ལ་ཏོག་ཙམ་མང་དོ་སྣང་སྤྲད་ན་ཡག་པོ་འདུག་བསམ་གི་འདུག་ཡ།

ང་ཚོས་རྟག་པར་གཞུང་གི་རྒྱབ་སྐྱོར་ལ་བརྟེན་དགོས་ན་དཀའ་ལས་ཁག་པོ་ཆགས་ཡོད་པས། ཕྱོགས་ཡོངས་ནས་ཁ་ཡོད་ལག་ཡོད་ཀྱི་ཐོག་ནས་ང་ཚོས་རང་ཉིད་དང་བོད་མིའི་སྒྲིག་འཛུགས། བོད་མི་རང་གིས་བོད་དོན་གྱི་ཐད་དུ་ག་རེ་སྒྲུབ་ཐུབ་པ་གི་སྐོར་གོ་བསྡུར་མང་ཙམ་གནང་རིན་ཡོད་པ་འགྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་ཚོགས་ཞུགས་པ་བསྟན་འཛིན་ཚངས་པ་ལགས་ཀྱིས། ཚོགས་འདུ་འདི་བརྒྱུད་ནས་བོད་མི་རྣམས་གཅིག་ཕན་གཅིག་གྲོགས་དང་རྡོག་རྩ་གཅིག་སྒྲིལ། བོད་མི་ཕན་ཚུན་གྱིས་ཕན་ཐོགས་སྒྲུབ་ཐུབ་པ་ཞིག་ཆགས་རེ་ཡོད་པའི་འགྲེལ་བརྗོད་གནང་གི་འདུག། ས་བ་ཡིན་དེ་ཤེས་ཡ་མང་པོ་རག་གི་རེད་བསམ་གི་འདུག་ར་མཇུག་མ་བོད་ཀྱི་མདུན་ལམ་ལ་མཇུག་མ་བོད་མི་ཡོངས་རྫོགས་སུ་གཅིག་ཕན་གཅིག་གྲོགས་རེད་ད་རྡོག་རྩ་གཅིག་སྒྲིལ་ཡོད་ངེས་ཤིག་ཚང་མ་ལ་བོད་པ་ཕན་ཚུན་ཕན་ཐོགས་ཐུབ་ངེས་ཆགས་ཡོད་བསམ་པའི་རེ་བ་བསྒྲུབས་ཞུ། བོད་ཀྱི་མ་འོངས་མདུན་ལམ་འཚོལ་ཞིབ་ཀྱི་ཚོགས་འདུའི་ལས་འགུལ་དེ་ནི། སྤྱི་ལོ་ཉིས་སྟོང་ཉི་ཤུ་གི་ལོར་བོད་ཀྱི་གཞོན་ནུ་ལྷན་ཚོགས་དང་ཡུ་རོབ་ཀྱི་གཞོན་ནུ་དབུ་བརྙེས་ནས་ལོ་ངོ་ལྔ་བཅུ་འཁོར་བ་དང་བསྟུན་ནས་འགོ་འཛུགས་ཀྱིས།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུ་ཡིན། འདི་ལོ་བོད་ཟླ་བཞི་པའི་ས་ག་ཟླ་བའི་ཚེས་བཅོ་ལྔ་ཉིན་དགོངས་པ་རྫོགས་པའི་སྐྱབས་རྗེ་ཁྲ་འགུ་རིན་པོ་ཆེའི་སྐུ་གདུང་ཞུགས་འབུལ་འདི་ཟླའི་ཚེས་བཞི་ལྷ་བབས་དུས་ཆེན་ཉིན་ཞུས་ཡོད་པ་ལྟར་བོད་བརྒྱུད་ནང་བསྟན་གྱི་ཆོས་བརྒྱུད་ཁག་གི་བླ་ཆེན་རྣམ་པ་ཆེད་ཕེབས་གནང་བ་དང་དེ་བཞིན་བལ་ཡུལ་གྱི་རྒྱལ་པོ་དང་རྒྱལ་སྲས་གཉིས་ཀྱང་མཆོད་མཇལ་དང་འབྲེལ་ནས་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་མཆོག་གི་སྐུ་གདུང་ཞུགས་འབུལ་མཛད་སྒོར་མཉམ་ཞུགས་གནང་འདུག་དེ་ཡང་བླ་མ་པད་མ་ལགས་ཀྱིས་གསུངས་དོན། གི་གསོ་སྦྱོང་རྒྱལ་པོ་དང་རྒྱལ་སྲས་ཏེ། དེ་རིང་ཐོབ་སོགས་ཁོ་རང་ཚོ་འདིར་ཕེབས་ཨ་ནེ་རིན་པོ་ཆེའི་གཟིམ་ཆུང་བྱས་དགོན་པ་མཆོད་མཇལ་བྱས་ཨ་ནེ་དེ་བྱས་ཚར་བའི་རྗེས་ལ་ཁོང་མ

ཉེ་སྔོན་ཉིས་སྟོང་ཉི་ཤུ་རྩ་གསུམ་བོད་ཆུ་ཡོས་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་བཅོ་ལྔ་ཉིན་དགོངས་པ་རྫོགས་པའི་བཀའ་བརྒྱུད་ཀྱི་བླ་ཆེན་དང་རྒྱལ་དབང་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་གི་ཡོངས་འཛིན་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་མཆོག་གི་སྐུ་གདུང་ཞུགས་འབུལ་ལྷ་བབས་དུས་ཆེན་ཉིན་བལ་ཡུལ་ནང་གི་ཁྲ་འགུ་བཀྲ་ཤིས་ཡང་རྩེ་དགོན་དུ་ཞུས་གནང་འདུག་དེ་ཡང་གདུང་སྲས་བླ་མ་པདྨ་ལགས་ཀྱིས་གསུངས་དོན། ང་རང་སྐྱབས་རྗེ་རིན་པོ་ཆེའི་ཞབས་འོག་ལ་འཚར་ལོངས་བྱུང་བའི་སློབ་མ་ཞིག་ཡིན་དུས་ཙམ་པ་ལ་ཨ་ནེ་གཙོ་བོ་དེ་ད་ང་ཚོ་ཡོངས་འཛིན་ཁྲ་འགུ་རིན་པོ་ཆེ་མཆོག་ཨ་ནེ་ན་ནིང་ས་ག་ཟླ་བའི་ཚེས་པ་བཅོ་ལྔ་ལ་ཞི་བར་བཞག་གནང་བ་རེད་དེ་ནི་ང་ཚོ་བླ་སློབ་ཐུན་མོང་ཚང་མ་གིས་གཙོ་བོ་དེ་སྐྱབས་རྗེ་རིན་པོ་ཆེ་སྐུ་དམར་གདུང་ཞིག་བཞུགས་སོང་ན་དེ་ནི་ང་རང་ཚོ་བླ་སློབ་ཚང་མ་ལ་དད་འཕེལ་གྱི་རྟེན་འདྲ་བོ་ཞིག་བྱས་ཡོང་གི་རེད་བསམ་ནས་གསོལ་བ་ཞི་བ་འདེབས་པ་ཡིན་པ་ཡིན་ན་དེ་ནི་ང་རང་ཚོའི་ཁོག་པའི་སྙིང་དང་དཔྲལ་བའི་མིག་ལྟ་བུ་དེ་དཔལ་རྒྱལ་དབང་སངས་རྒྱས་ཀརྨ་པ་ཡིན་དུས

ཀྱེ་རྡོ་རྗེ་གི་ཐོག་ནས་སྦྱིན་སྲེག་དང་དེ་ནང་བཞིན་ང་རང་ཚོ་དགེ་ལུགས་པ་ཕྱོགས་ནས་བྱང་རྩེ་ཆོས་རྗེ་གོ་སོག་རིན་པོ་ཆེ་གི་ཨ་ནེ་མི་འཁྲུགས་པའི་སྒོ་ནས་སྦྱིན་སྲེག་དེ་འདྲ་ཡིན་དུས་ཙམ་པ་ལ་བླ་ཆེན་རྣམ་པ་བཞི་གདན་འདྲེན་ཨ་ནེ་གནས་མཆོག་སྟག་མོ་ལུས་སྦྱིན་གདན་ས་ལ་ཆིབས་བསྒྱུར་གནང་ནས་ཨ་ནེ་གཟབ་ཞིང་རྒྱས་པའི་ངང་ནས་སྐུ་གདུང་ཞུགས་འབུལ་ལེགས་པར་དེ་འདྲ་ཞིག་གྲུབ་སོང། སྐུ་གདུང་ཞུགས་འབུལ་གནང་རྗེས་ཉིན་གསུམ་གྱི་རིང་ཞབས་རིམ་སྒྲུབ་གནང་ཡོད་པ་དང་ཕྱི་ཚེས་བདུན་རེས་གཟའ་མིག་དམར་ཉིན་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་མཆོག་གི་སྐུ་པུར་ནས་སྐུ་རུས་དང་པུར་ཐལ་དགོན་པའི་གཙུག་ལག་ཁང་དུ་གདན་ཞུ་གནང་རྒྱུ་ཡིན་འདུག། སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་མཆོག་གི་སྐུ་གདུང་ཞུགས་འབུལ་མཛད་སྒོའི་ཐོག་བལ་ཡུལ་རིག་གཞུང་བློན་ཆེན་སྐུ་ཞབས་སུ་དན་ཀི་ར་ཏི་དང་ས་གནས་རྫོང་དཔོན་དང་འགོ་དཔོན། འབྲས་ལྗོངས་མངའ་སྡེའི་བློན་ཆེན་བསོད་ནམས་བླ་མ་ལགས་དང་དེ་བཞིན་དགོན་སྡེ་ཁག་གི་མཆོག་སྤྲུལ་དང་དགོན་པའི་མཁན་བླ་འདུས་མང་སོགས་ཕྱི་ནང་གི་དད་ལྡན་མང་ཚོགས་མི་གྲངས་བཞི་སྟོང་ལྷག་སྐུ་བཅར་ཞུས་འདུག།
འདི་ཟླའི་ཚེས་དྲུག་ནས་དགུ་བར་ཉིན་བཞིའི་རིང་གི་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔ་པ་དེ་ཚེས་དྲུག་ཉིན་དབུ་འཛུགས་གནང་བའི་ཉིན་མོར་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བདེ་སྲུང་བློན་ཆེན་རྒྱ་རི་སྒྲོལ་མ་མཆོག་རྣམ་གཉིས་དབུ་བཞུགས་ཀྱིས་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་དབུས་བོད་མིའི་སྒྲིག་འཛུགས་ནས་མི་སྣ་ཆེད་མངགས་དང་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་ས་གནས་འགོ་འཛིན་བཞི་བཅུ་ཞེ་ལྔ་ལྷག་གིས་ཚོགས་བཅར་ཞུས་གནང་འདུག་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་ཚོགས་ཆེན་དེའི་དམིགས་ཡུལ་ནི་གཞིས་ཆགས་འགོ་འཛིན་རྣམས་ཀྱི་ལས་དོན་གནང་ཕྱོགས་སྐོར་གྱི་གནས་ཚུལ་མཁོ་སྤྲོད་དང་གཞིས་ཆགས་སོ་སོའི་ས་གནས་ནས་བཙན་བྱོལ་བོད་མིའི་བདེ་དོན་དང་འབྲེལ་བའི་ལས་དོན་འཆར་ཟིན་ཁག་ལ་ཞིབ་འཇུག་གནང་ནས་ལག་བསྟར་གནང་རྒྱུ་ཡིན་པའི་སྐོར་གསུངས་གནང་འདུག་དེ་བཞིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། གཞིས་ཆགས་ས་གནས་འགོ་འཛིན་རྣམས་ཀྱིས་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་སྐབས་བཅུ་དྲུག་པའི་འཆར་ཟིན་ཡིག་ཆ་ལྟ་ཀློག་གནང་སྟེ་ལམ་སྟོན་གྱི་རྩ་འཛིན་དུ་བཟུང་དགོས་པའི་གསུང་བཤད་གནང་བ་བཞིན་ཁོང་གིས་ས་གནས་འགོ་འཛིན་པ་རྣམས་ཀྱིས་བོད་མི་སྤྱི་དང་ལྷག་པར་དུ་གཞོན་སྐྱེས་ཚོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་མི་རབས་རྒན་པ་ཚོས་སྤྱི་ཚོགས་ཡར་རྒྱས་གཏོང་རྒྱུར་ཕན་ཐོགས་རྒྱ་ཆེ་ཡོད་པའི་དྲན་སྐུལ་ཡང་ཡང་གནང་རོགས་ཞེས་རེ་སྐུལ་ཞུས་འདུག་གནས་ཚུལ་རྒྱས་པར་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཅིག་ཚེས་དྲུག་ནས་དགུ་བར་ཉིན་གྲངས་བཞི་ཡི་རིང་བཞུགས་སྒར་རྡ་རམ་ས་ལའི་གངས་སྐྱིད་དུ་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་བོད་མི་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔ་པ་དེ་བཞིན་བསྐོང་ཚོགས་གནང་ཞིང་སྐབས་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་མིའི་གཞིས་ཆགས་ཁག་གི་ཡུལ་མི་ཚོས་བོད་མིའི་སྒྲིག་འཛུགས་ཀྱིས་གཏན་འབེབས་གནང་བའི་ས་ཁང་བདག་འཛིན་དང་བེད་སྤྱོད་བྱེད་ཕྱོགས་ཀྱི་སྒྲིག་གཞི་ལ་བརྩི་སྲུང་དགོས་གལ་ཆེ་བར་གསུངས་ཤིང་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་སྤྱི་འཐུས་ལྷན་ཚོགས་ནས་བསྐྱར་བཅོས་གནང་བའི་ས་ཁང་སྒྲིག་གཞི་དེ་ཕྱི་རྒྱལ་ཁག་ཏུ་གནས་སྡོད་ས་ཁང་ཐོབ་པའི་བོད་མི་སུ་ཡིན་རུང་ཁང་སོ་སོའི་ནང་ལོ་གཉིས་རེ་ལ་ཉུང་མཐར་ཟླ་བ་གཅིག་གནས་སྡོད་བྱེད་དགོས་པའི་སྒྲིག་གཞི་ལ། ཚང་མས་ངེས་པར་དུ་བརྩི་སྲུང་དགོས་གལ་ཆེ་བའི་སྐོར་གསུངས་གནང་སོང།
གཞིས་ཆགས་ལ་ཡང་ས་ཁང་བདག་པོ་རྒྱབ་བསྡད་ཡོད་པ་བྱས། ཨ་ནི་ཕྱི་རྒྱལ་ཕྱིན་ཡོད་པ་ཡིན་ན་ལོ་གཉིས་ནང་ལོགས་ལ་ལོ་ཟླ་བ་གཅིག་ངེས་པར་དུ་གཞིས་ཆགས་འདིར་ཚུར་ཡོང་དགོས་རེད་ཕ་མ་ཕྲུ་གུ་སུ་ཡིན་པ་ཡིན་ནའང་སྤོ་བོ་རྨོ་མོ་སུ་ཡིན་པ་ཡིན་ནའང་ནང་མི་འདི་ནས་ཁྱོན་བསྡོམས་པས་ཀྱི་ད་ཉི་མ་ང་ང་དུས་འདྲ་ཅིག་ཅིག་ཉི་མ་འཁྱུར་ཟེར་ཡས་ཡོང་གི་ཡོད་པ་ཡིན་ནའང་ཁྱོན་བསྡོམས་ནས་ནང་མི་འདི་ནས་ང་དེ་གཞིས་ཆགས་ལ་སླེབས་ཡོད་ད་ཉི་མ་འདི་ག་བསྡད་ཡིན་ད་ཟེར་ནས་ས་གནས་འགོ་འཛིན་དེ་ཡང་ཐོ་འགོད་བྱས་ས་གནས་འགོ་འཛིན་ལས་ཁུངས་ལ་ཐོ་འགོད་འདི་མ་བྱས་པ་ཡིན་ན་ཨ་ནི་ལོ་གཉིས་ཀྱི་རྗེས་ལ་ང་ཚོ་ས་ཁང་ཡང་ནང་སྲིད་ཀྱིས་སྡུད་པ་བྱེད་ཀྱི་རེད་ཟེར་ནས་འདི་ཞུས་བཞག་ཡོད་རེད་བ་ད་འདི། འགའ་ཤས་ཕྱི་རྒྱལ་བསྡད་ཡོད་རེད་འགའ་ཤས་དོ་སྣང་བྱེད་ཀྱི་ཡོད་རེད་འགའ་ཤས་དོ་སྣང་བྱེད་ཀྱི་ཡོད་མ་རེད་ད་སོ་སོ་སོའི་ཁྱབ་ཁོངས་ནང་ལོགས་ལ་ཐོ་གཞུང་ཚང་མ་ཅིག་བླངས་བྱས། མི་ལ་འབྲེལ་བ་བྱས་ཡ་ཁ་བྱང་ཚོ་ཚང་མ་སུ་བཟོས་ནས། ཡང་ཁོ་ཚོར་ཕར་འབྲེལ་བ་བྱས་ད་ཁྲིམས་སྒྲིག་བསྐྱར་བཅོས་དེ་འདྲ་ཅིག་ཕྱིན་ཡོད་རེད་ད། ཁྱེད་རང་ཚོ་འདི་ནང་ཚུད་གི་འདུག་ད། འདི་ཡིན་དུས་ཚང་མ་ད་ཁྲིམས་འདི་གཏན་འབེབས་བྱས་ནས་འདི་ནས་དུས་ཚོད་འདི་ནས་འདི་བར་ར་རེད་ལོ་འདི་གཉིས་འདི་ནང་ལོགས་ལ་ཁྱེད་རང་ཚོ་ཟླ་བ་གཅིག་ངེས་པར་དུ་ཕེབས་དགོས་ཀྱི་ཡོད་རེད་མ་གཏོགས་མ་ཡོང་བ

རྒྱ་གར་བྱང་ཤར་རྡོར་གླིང་ས་གནས་འགོ་འཛིན་པད་མ་ཚེ་རིང་ལགས་ཀྱིས་ཁོ་མོའི་ཁྱབ་ཁོངས་སུ་བོད་མི་ཉིས་སྟོང་མ་ཟིན་ཙམ་ཡོད་པ་གསུངས་ཤིང་ས་གནས་འགོ་འཛིན་གྱི་ལས་འཁུར་ཞུས་ཏེ་ཟླ་བ་གཉིས་ལྷག་ཕྱིན་ཡོད་ནའང་ད་ལྟའི་ཆར་ཁུལ་འདིར་དཀའ་ངལ་ཆེ་ཤོས་ཤིག་ནི་བོད་མི་རང་ཉིད་ལ་དབང་བའི་ས་ཁང་ཞིག་མེད་པ་དེ་ཡིན་ཞེས་གསུངས་བྱུང། ད་ང་ཚོས་ཀྱིས་ཁོང་གིས་ད་དཀའ་ངལ་ཆེ་ཤོས་འདྲ་ཞིག་ཞུ་བ་ཡིན་ན་འདི་རེད། ད་ང་ཚོ་འདི་ཕ་གི་ཁ་ཐོར་གཅིག་རེད་ཨ་འདི་ག་ལ་ད་ཕ་གི་ལ་གཞུང་གི་ཞིང་ས་ད་དེ་རིགས་འདི་ཁྱོན་ནས་ཡོད་མ་རེད་ཨ་འདི་གཅིག་འདི་ཕ་གི་ལ་ད་མི་ཕལ་ཆེར་བརྒྱ་ཆ་དགུ་བཅུ་ཡན་དུ་བ་ཅས་ཚང་བ་དང། གར་བཞུགས་བར་ད་ལྟ་ཁང་གླ་རྐྱང་རྐྱང་ནང་ལ་བཞུགས་འདི་ངས་ཨོ་དེ་འདྲ་རྐྱང་རྐྱང་རེད་དཀའ་ངལ་གཙོ་བོ་འདྲ་བྱེད་ཕ་གི་ལ།
གོང་ཞུས་ཚོགས་ཆེན་ཐོག་ས་གནས་འགོ་འཛིན་རྣམ་པས་འཛིན་སྐྱོང་ལས་དོན་འགན་འཁུར་ཞུ་ཕྱོགས་དང་ཁྱབ་ཁོངས་ལས་བྱེད་དང་མི་མང་ལ་འབྲེལ་ལམ་དམ་ཟབ་བྱ་ཕྱོགས་སྐོར། བཙན་བྱོལ་བོད་མིའི་གཞིས་ཆགས་ཁག་གི་ས་ཁང་དམ་འཛིན་དང་བེད་སྤྱོད་བྱེད་ཕྱོགས་ཀྱི་སྒྲིག་གཞི་བསྐྱར་བཅོས་སོང་བའི་འབྲུ་དོན་སྤྱི་དང་ཁྱད་པར་ས་གཞི་རྣམས་ཕྱི་མིར་བོགས་མ་གཏོང་རྒྱུ་འགོག་ཐབས་སྐོར། གཞིས་ཆགས་ཁག་ལ་ས་ཞིང་འདེབས་ལས་གཞི་རྒྱ་ཆེ་རུ་གཏོང་རྒྱུ་ཡི་ཐབས་ལམ་ཇི་ཡོད་སྐོར། དེ་བཞིན་ན་གཞོན་རོགས་སྐྱོར་ཚན་པའི་ལས་གཞི་དང་འབྲེལ་བའི་གནད་དོན་སོགས་གྲོས་གཞི་དོན་ཚན་དགུ་ཡི་ཐོག་གོ་བསྡུར་གནང་གི་ཡོད་པ་རེད། ཡང་རྒྱ་གར་བྱང་ཕྱོགས་ལ་དྭགས་ལ་སྤྱི་དོན་གྲུབ་བཀྲ་ཤིས་ལགས་ཀྱིས་ཁོང་གི་ཁྱབ་ཁོངས་སུ་བོད་མི་བདུན་སྟོང་ལྷག་གནས་སྡོད་བྱེད་ཀྱི་ཡོད་པ་དང་ཁུལ་འདིར་དཀའ་ངལ་ཆེ་ཤོས་ཤིག་ནི་ན་གཞོན་ལས་མེད་ཀྱི་གནད་དོན་དང་ས་ཁང་བདག་གཅེས་བྱེད་ཕྱོགས་ཀྱི་དཀའ་རྙོག་སོགས་ཡིན་པ་གསུངས་བྱུང། ད་དཀའ་ངལ་ཆེ་ཤོས་འདྲ་པོ་དེ་ད་ད་ལྟའི་གི་ད་གཞིས་ཆགས་ཚང་མ་གཅིག་མཚུངས་འདྲ་པོ་ཅིག་རེད་ད་ན་གཞོན་ལས་མེད་ཀྱི་གནས་སྟངས་འདྲ་པོ་ཞིག་རེད་བ་དེ་འདྲས་ཀྱི་ཅིག་རེད་ཨ་ནི་དེ་ཡིན་དུས་ད་ད་ལྟའི་གི་མི་འབོར་འཕེལ་རྒྱས་འགྲོ་གི་དང་ས་ཁང་བདག་གཅེས་བྱ་ཡག་དང་དེ་འདྲས་ཀྱི་ཡང་རྙོག་གཞི་མང་པོ་ཞིག་སླེབས་ཡོང་གི་འདུག་ད་དེ་ཚོ་ཨ་ད་ལྟའི་གི་ས་ཆ་དེ་ཡིན་པས་ན་ད་ང་ཚོ་ད་ལྟའི land on lease རེད་བ་དེ་རྒྱ་གར་གཞུང་ཡག་བདག་ཡོད་རེད་བ་དེ་ཚོ་ཡིན་པས་ན་ཡིག་ཆ་དེ་ཚོ་ཡིན་པས་ན་ཏན་ཏན་བདག་གཅེས་བྱས་རེད་ཡིག་ཆ་དེ་ཚོ་ངས་ད་དུས་ཚོད་དང་མ་མཚུངས་པ་དེ་བསྒྱུར་དགོས་ཡག་ཡོད་པས་ན་རེད་ཁྲིམས་མཐུན་བཟོ་དགོས་ཡག་ཡིན་པས་ན་རེད། དེ་ཚོ་ཧ་ལས་པའི་གལ་ཆེན་པོ་ཞིག་ཨོ་དེ་འདྲའི་གནད་འགག་ཆེ་ཞིག་མཐོང་གི་འདུག་ཞུ་གི་ཡིན།
ད་རེས་ཚོགས་ཆེན་ཐོག་ས་གནས་འགོ་འཛིན་ན་གཞོན་མང་པོ་ཞིག་མཉམ་ཞུགས་གནང་འདུག་པ་མ་ཟད་བཙན་བྱོལ་བོད་མིའི་སློབ་གྲྭ་ཁག་ནས་སློབ་ཐོན་ཟིན་ཏེ་དེང་གི་ཤེས་ཡོན་ཐོབ་པའི་ས་གནས་འགོ་འཛིན་མང་པོ་ཞིག་འདུག་ཅིང། ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་ད་རེས་ཚོགས་ཆེན་དེའི་བརྒྱུད་ནས་ས་གནས་དང་དབུས་ཀྱི་ལས་དོན་བྱེད་ཕྱོགས་དང་འབྲེལ་ལམ་ཇེ་ཟབ་ཏུ་ཡོང་བའི་རེ་བ་ཡོད་པ་གསུངས་ཤིང་གོང་ཞུས་གྲོས་གཞི་དོན་ཚན་དགུ་དེ་གཏན་འབེབས་ཀྱིས་དོན་ཕན་ལྡན་པའི་ལག་བསྟར་ཡོང་བའི་གདེང་ཚོད་ཡོད་ཅེས་གསུངས་ཀྱི་འདུག། ང་ཚོའི་གྲོས་ཆོད་དགུ་ཡོད་ན་དགུ་ཆ་གལ་ཆེན་པོར་བྱས་ཏེ་དོན་ཚན་དགུ་ཆ་ལག་ལེན་ལ་ཡང་འཁེལ་གྱི་རེད་བསམ་པའི་དེ་རེ་བ་རྒྱག་གི་ཡོད་ག་རེ་ཟེར་ན་ད་ས་གནས་འགོ་འཛིན་མང་ཆེ་རྒྱ་གར་ནང་ལ་འཚར་ལོངས་བྱས་བལ་ཡུལ་ནང་འཚར་ལོངས་བྱས་ཨ་ནི་སྐྱབས་མགོན་རིན་པོ་ཆེ་དང་ཤེས་རིག་ལས་ཁུངས་བོད་མི་སྒྲིག་འཛུགས་བཀོད་སྒྲིག་ལ TCV མ་སུ་རི་བཀའ་དྲིན་ལ་བརྟེན་ནས་ད་ཤེས་ཡོན་ཚད་དང་ལྡན་པ་རག་དེ་འདྲ་རྐྱང་རྐྱང་ཅིག་ས་གནས་འགོ་འཛིན་ཆགས་བསྡད་ཀྱི་ཡོད་དུས་ཨ་ནི་དགུང་ལོ་ཆུང་ཆུང་བྱས། ཤེས་ཡོན་ཚད་ལྡན་ཡོད་དུས་སྤྱི་ཚོགས་ཀྱི་ཞབས་ཕྱི་ཞུ་ཡ་དེ་གི་དེ་ལ་ཏག་ཏག་ཞུ་ཐུབ་ཀྱི་རེད་བསམ་པའི་དེའི་རེ་བ་དེ་དང་གདེང་ཚོད་དེ་བྱེད་ཀྱི་ཡོད་ཞུ་ཡིན། གཞི་རྩའི་ཆ་ནས་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་གཞིས་ཆགས་སྲ་བརྟན་ནི་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་བྱེད་མུས་ཡིན་པའི་ཁར། བོད་མིའི་གནས་ཡུལ་ས་གནས་ཁག་ཏུ་ནང་སྲིད་ལས་ཁུངས་ཀྱི་མིང་ཐོག་ཏུ་ས་ཁང་གང་མང་རག་ཐབས་གནང་མུས་ཡིན་པ་རེད། འོན་ཀྱང་གཞིས་ཆགས་རེ་ཟུང་ན་ས་ཁང་སྒྲིག་གཞི་ལ་བརྩི་སྲུང་མ་བྱེད་མཁན་རིགས་ཀྱང་ཡོད་པར་བརྟེན་སྲིད་སྐྱོང་མཆོག་གིས་མུ་མཐུད་ས་ཁང་སྒྲིག་གཞིར་བརྩི་སྲུང་མ་བྱེད་མཁན་ཡོང་བ་ཡིན་ན་མ་འོངས་པར་རྒྱ་གར་གཞུང་དང་མཉམ་དུ་དཀའ་ངལ་འཕྲད་སྐབས་བོད་མི་སྒྲིག་འཛུགས་ངོས་ནས་ལྟ་རྟོག་བྱ་རྒྱུ་ཁག་པོ་ཆགས་ཀྱི་རེད་ཅེས་དེ་སྔ་གསུངས་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

གདན་ཞུས་ཀྱིས་མཉམ་འབྲེལ་གྱི་ཐོག་ནས་གཞན་གྱི་དཀའ་སྡུག་ཚོར་ཐུབ་རྒྱུའི་ཤེས་བྱ་ཤིན་ཏུ་ནས་དགོས་གལ་ཆེ་བས་རྒྱུན་དུ་སྣང་མེད་དུ་ཤོར་བའི་སྒྲུང་གཏམ་དེ་ཚོ་འཚོལ་ཞིབ་ཀྱིས་འགྲོ་བ་མིའི་མ་འོངས་མདུན་ལམ་ལ་བསམ་གཞིག་ཇི་ལྟར་བྱེད་དགོས་མིན་སྐོར་བསམ་ཚུལ་སྤེལ་རེས་གནང་འདུག་ད་རེས་ཀྱི་ཟབ་སྦྱོང་ཐེངས་དྲུག་པ་ཐོག་ཤེས་ཡོན་སྡེ་ཚན་འདྲ་མིན་ནས་ཕེབས་པའི་གསུང་བཤད་གནང་མཁན་ཉི་ཤུ་རྩ་དྲུག་དང་སློབ་མ་དྲུག་དེ་བཞིན་ཚོགས་མི་སུམ་ཅུ་སོ་གཉིས་བཅས་མཉམ་ཞུགས་གནང་ཞིང། མཉམ་ལས་ཀྱི་སྒོ་ནས་གདུང་སེམས་མཉམ་སྐྱེད་དང་གཞན་གྱི་སྡུག་བསྔལ་ཤེས་པའི་ཐབས་ལམ་ལ་བརྟེན་ནས་འདྲ་མཉམ་དང་སྣ་མང་རང་བཞིན་སྤྱི་ཚོགས་དང་ཁོར་ཡུག་གི་དྲང་བདེན་བཅས་ཀྱི་གཞི་ཡུལ་ཐོག་ཐད་ཀར་བགྲོ་གླེང་ཞིབ་མོར་གནང་ཐུབ་པ་བྱུང་འདུག་བོད་ཀྱི་འགྲེམས་སྟོན་ཁང་གི་སྐུ་ཚབ་ཀརྨ་བཀྲ་ཤིས་ལགས་ཀྱིས་བོད་ཀྱི་འགྲེམས་སྟོན་ཁང་གི་སྐོར་དང་བོད་ཀྱི་གནས་སྟངས་སྐོར་ཟབ་སྦྱོང་ནང་མཉམ་ཞུགས་གནང་མཁན་གཞན་ཚོར་ངོ་སྤྲོད་གནང་རྒྱུའི་གོ་སྐབས་བཟང་པོ་ཞིག་ཐོབ་གནང་ཡོད་པ་བོད་ཀྱི་འགྲེམས་སྟོན་ཁང་གིས་སྤེལ་བའི་གནས་ཚུལ་ནང་བཀོད་འདུག། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཨོ་སྟྲེ་ལི་ཡའི་སྲིད་བློན་སྐུ་ཞབས་ཨན་ཐོ་ནི་ཨབ་ནི་སི་ཡིས་པེ་ཅིན་དུ་མཇལ་འཕྲད་ཀྱིས་མངའ་ཁུལ་གྱི་བདེ་འཇགས་དང་གནམ་གཤིས་འགྱུར་ལྡོག་ཐེབས་པའི་གནད་དོན་སྣ་ཚོགས་ཐད་མཉམ་ལས་བྱེད་འདོད་ཡོད་པའི་རྣམ་པ་བཏོན་ནས་ཕྱོགས་གཉིས་ཀྱི་དབར་ཕན་ཚུན་བློས་འགེལ་ཆོག་པའི་གྲོགས་པོ་ཞིག་ཏུ་འགྱུར་སྲིད་པའི་རང་བཞིན་ལ་གྲོས་བསྡུར་གནང་ཡོད་འདུག་དེ་ཡང་ཕྱི་ཚེས་དྲུག་སྟེ་རེས་གཟའ་ཟླ་བའི་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཨོ་སྟྲེ་ལི་ཡའི་སྲིད་བློན་སྐུ་ཞབས་ཨན་ཐོ་ནི་ཨབ་ནི་སི་ཡིས་པེ་ཅིན་དུ་མཇལ་འཕྲད་དེ་ཉེ་ལམ་ལོ་ཤས་རིང་རྒྱ་ནག་གཉིས་དབར་འབྲེལ་ལམ་ཇེ་སྡུག་ཏུ་ཕྱིན་པ་དེ་བཟང་ཕྱོགས་ཀྱི་ལམ་ཐོག་ཁ་ཕྱོགས་བསྒྱུར་ཐུབ་པའི་གལ་ཆེན་ཞིག་ཏུ་ངོས་འཛིན་གནང་གི་འདུག་དེ་ཡང་ཉིས་སྟོང་ཉི་ཤུ་ལོར་ཨོ་སི་ཀྲོ་ལི་ཡའི་རྙིང་ཞེན་ཅན་གྱི་གཞུང་གིས་རྒྱ་ནག་གི་འཕྲུལ་རིག་ཁེ་ལས་ཁང་ཧྭ་ཝེ་ནས 5G མཉམ་ཚོང་འབྲེལ་བྱ་རྒྱུའི་གན་རྒྱ་འཇོག་མི་ཆོག་པའི་བཀག་སྡོམ་བྱས་པ་མ་ཟད་རྒྱ་ནག་ནས་ཐོན་པའི་ཏོག་དབྱིབས་ནད་དུག་ཀོ་ཝིད་བཅུ་དགུ་དེའི་འབྱུང་ཁུངས་ལ་བརྟག་དཔྱད་བྱེད་དགོས་པའི་འབོད་སྐུལ་བྱས་པ་སོགས་ཛ་དྲག་ཆེ་བའི་གནས་ཚུལ་རིམ་པ་བྱུང་ཡོད། དེའི་ཡ་ལན་དུ་རྒྱ་ནག་གིས་ཨོ་སི་ཀྲོ་ལི་ཡའི་ཚོང་ཟོག་ཆེ་གྲས་ལ་སྒོ་ཁྲལ་བསྡུས་ནས་རྒྱལ་ཁབ་གཉིས་དབར་ཚོང་འབྲེལ་ཇེ་སྡུག་ཏུ་ཕྱིན་ཡོད། འོན་ཀྱང་ན་ནིང་ཕྱི་ཟླ་ལྔ་པ་ནས་སྐུ་ཞབས་ཨེལ་བྷ་ནི་སི་ཡིས་ཨོ་སི་ཀྲོ་ལི་ཡར་སྲིད་བློན་གནང་བ་ནས་བཟུང་རྒྱ་ནག་གིས་ཨོ་སི་ཀྲོ་ལི་ཡའི་ཚོང་ཟོག་མང་ཆེ་བའི་ཐོག་ཚོད་འཛིན་བཀག་སྡོམ་བྱ་རྒྱུ་མེད་པ་བཟོས་ཡོད་པ་མ་ཟད་རྒྱ་ནག་གིས་རྒྱལ་ཁབ་གཉིས་དབར་མཛའ་མཐུན་དང་སྲ་བརྟན་གྱི་འབྲེལ་བ་བཟང་དུ་འགྲོ་རྒྱུའི་རེ་འདུན་བྱས་ཡོད་པ་རེད། ཐེངས་འདིའི་ཐུག་འཕྲད་སྐབས་ཞི་ཅིན་ཕིང་གིས་རྒྱ་ནག་དང་ཨོ་སི་ཀྲོ་ལི་ཡའི་བར་ལ་རྩ་བའི་འགལ་བ་མེད་པ་མ་ཟད་ཕྱོགས་གཉིས་དབར་ཕན་ཚུན་བློས་འགེལ་ཆོག་པའི་གྲོགས་པོ་ཞིག་ཏུ་འགྱུར་སྲིད་པའི་རང་བཞིན་ལ་ནན་བརྗོད་བྱས་འདུག་སྐུ་ཞབས Albanese ཡིས་མཉམ་ལས་བྱེད་དགོས་པའི་ཁས་ལེན་གནང་བ་དང་དུས་མཚུངས་ཕྱོགས་གཉིས་ཀྱི་འགལ་བའི་རང་བཞིན་གསལ་རྟོགས་ཐུབ་པ་དགོས་རྒྱུའི་སྐོར་གསུངས་ཡོད་པ་རེད། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཉེ་ཆར་ཨ་རིའི་ཕོར་ལེན་གྲོང་ཁྱེར་དུ་སྐུ་ཞི་བར་གཤེགས་པའི་བོད་ཀྱི་གཅོད་ཆོས་ལུགས་ཉམས་ལེན་པ་བླ་མ་ཚེ་རིང་དབང་འདུས་རིན་པོ་ཆེ་མཆོག་གི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་སྐོར་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། བོད་ཀྱི། ཀློང་ཆེན་སྙིང་ཐིག་དང། ཕ་དམ་པ་སངས་རྒྱས་དང། མ་གཅིག་ལབ་སྒྲོན་སོགས་གཅོད་ཀྱི། ཆོས་ལུགས་ཉམས་སུ་ལེན་གནང་མཁན། བླ་མ། ཚེ་རིང་དབང་འདུས་རིན་པོ་ཆེ་མཆོག་ཁ་ཉིན། ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་བཞི་སྟེ། བོད་ལུགས་ལྟར་ན། དབྱུག་ཟླའི་ཚེས་བཅུ་ཉིན་སྐུ་གཞན་དོན་དུ་གཤེགས་པའི་གནས་ཚུལ་བྱུང་ཡོད་པ་རེད་འདུག་ཁོང་སྐུ་ཞིང་ལ་ཕེབས་སྐབས་དགུང་གྲངས་བརྒྱད་ཅུ་གྱ་བརྒྱད་དང་སྐུ་ཞིང་ལ་ཕེབས་ཡུལ་དེ་ཨ་རིའི་ནུབ་ངོས Portland གྲོང་ཁྱེར་ནང་ཞིང་ལ་ཕེབས་ཡོད་པ་རེད་འདུག་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་དམ་པ་ཁོང་རང་ཉིད་ལ། བོད་ཀྱི་ངག་རྒྱུན་ལས་འཆར་གྱིས་ཁོང་རང་ཉིད་ཀྱི་སྐུ་ཚེ་དང་གཅོད་སྐོར་དང་ནང་ཆོས་ཉམས་ལེན་སྐོར་བཀའ་འདྲི་ཞུས་འདུག་པས། ཁོང་གིས་སྐབས་དེར་འདི་ལྟར་ལན་འདེབས་གནང་འདུག། ང་སྐྱེས་ས་བ་དིང་རི་ལུང་པའི་མིང་གླང་འཁོར་ཟེར་གྱི་རེད། ཆུང་ཆུང་སྐབས་ལ་ངའི་ཨ་མས་ཟེར་ཡག་ལ་ཨ་མས་ང་ལ་བཤད་ཀྱི་རེད། ང་སྒོམ་རྒྱག་ཡོད་རེད་ཞིག་ཐུག་ས།

དེ་ནི་འཛམ་གླིང་སྤྱི་ལ་སྣོད་བཅུད་ཡོངས་རྫོགས་ལ་ཕན་པ་བྱེད་ཡུལ་དེ་ལ་སེམས་དཔའི་མཚམས་ཀྱི་སེམས་དཔའི་བུ་ནི་རྣམ་པར་འཚེ་བ་ཟེར་གི་འདི་སྤང་དགོས་རེད། དེ་ནི་རི། ས། ཆུ། ནགས། དག། དེ་དག་ལ་སྲུང་སྐྱོབ་བྱེད་དགོས་རེད།

ཕ་མ་ཡིན་ན་སྤུན་ན་གང་པོ་མཛའ་བོ་བྱ། དེ་ནི་ང་རྒྱལ་ཕྲག་དོག་མེད་ན་སེམས་ཅན་བདེ་བོ་བྱས་ན་སེམས་ཅན་ཐམས་ཅད་བདེ་བོ། དེ་ནི་ཕྱི་སྣོད་བཅུད་བདེ་བོ་ནང་སེམས་ཅན་བདེ་བོ། དེ་ནི་བདེ་བོ་བྱ། འོ་དེ་གང་པོ་རྣམ་པར་འཚེ་བ་སྤངས་ནས་བྱུང་བ་རེད། འཚེ་བ་སྤངས་ནས། འཚེ་བ་དེ་ལ་གཉིས་ཡོད་རེད། གཅིག་ལ་སེམས་འཚེ་ཟེར། གཅིག་ལ་ལུས་འཚེ་རེད་ཟེར་ལུས་ཡི་འཚེ་བ། མི་ལ་བརྒྱབ་ན། རྒྱུག་པ་བརྒྱབ་ན་གྲི་བརྒྱབ་ན་ལུས་པོ་ན་གི་རེད། དེ་ལུས་ཀྱི་འཚེ་བ་དེ་སྤང་དགོས། གཅིག་སེམས་འཚེ་བ་དེ་དེ་མི་མིག་ཞར་ར་ཡོད་ན་ཁོ་ལ་ཞར་ར་བྱས་ནས་ཟེར་རྒྱུ་ཡོད་མ་རེད། ཞར་ར་ཟེར་ན་ཁོའི་སེམས་ལ་ཕོག་གི་ཡོད་རེད་ཁོ་ལ་སེམས་ཀྱི་འཚེ་བ་གཞན་ལ་སེམས་ཀྱི་འཚེ་བ་ལུས་ཀྱི་འཚེ་བ་དེ་མ་བྱས་ན་ཚེར་བའི་གང་པོ་ལ་སེམས་དཀར་པོ་ཆགས་ཡོད་རེད་སེམས་དཀར་པོ་ཆགས་ན་ཚེ་སྙིང་རྗེ་སྐྱེ་གི་རེད།

ད་ཁོ་རང་སྐྱིད་པོ་ཞིག་ལ། ཁོ་སྲིད་མུ་ལ་ཁོ་དེ་རེད་མེད་རེད་ཁོ་བསམ་བློ་ནོར་ར་རེད། རང་མེད་པ་དང་མི་མེད་པ་དང་བསམ་བློ་ནོར་ནས། མི་མ་རེད་ཚེ་དུད་འགྲོ་འདྲ་བོ། སྟག་འདྲ་བོ་གཟིག་འདྲ་བོ། དེ་ནི་སངས་རྒྱས་བཅོམ་ལྡན་འདས་ཆོས་སྙིང་པོ་གོ་ལ། ཆོས་ཕུང་པོ་བརྒྱད་ཁྲི་བཞི་སྟོང་སྙིང་པོ་ལ་བྱམས་པ་དང་སྙིང་རྗེ་ཡིན་བྱས་རེད། འོ་ཚེ་བྱམས་པ་དང་སྙིང་རྗེ་དེ་སེམས་ཅན་ཐམས་ཅད་རྒྱུད་ལ་སྐྱེ་དགོས་རེད། ཚེ་རྒྱུད་ལ་སྐྱེ་ན་ཚེ་ནི་མི་སྒོམ་པོ།

ད་ལྟ་དེ་རིང་གི་གསར་འགྱུར་དང་འབྲེལ་བའི་འཆད་ཁྲིད་ཀྱི་ལེ་ཚན་འདི་སྙན་སྒྲོན་ཞུས་ཟིན་པ་ཡིན། ལེ་ཚན་འདི་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།
ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཨ་རིའི་ཨེ་མ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང་འདི་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་ཡོད་པ་དང་ད་རེས་སྤྱི་ཟླ་བཅུ་གཅིག་པའི་ཚེས་དྲུག་ནས་བཅུ་གཅིག་བར་ཉིན་གྲངས་དྲུག་རིང་ཨེ་མ་རི་གཙུག་ལག་སློབ་གྲྭར་དམིགས་བསལ་ཞིབ་འཇུག་བགྲོ་གླེང་དང་བོད་ཀྱི་དུས་སྟོན། བོད་དང་འབྲེལ་ཡོད་ཀྱི་འགྲེམས་སྟོན་སོགས་བྱེད་སྒོ་སྣ་ཚོགས་སྤེལ་གནང་གི་ཡོད་པས། ཕྱི་ཚེས་དྲུག་དེ་རེས་གཟའ་ཟླ་བའི་ཉིན་ལྟེ་གནས་ཁང་འདི་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་དམིགས་བསལ་མཛད་སྒོ་ཞིག་གཉེར་གནང་ཡོད་པའི་སྐོར་སྒྲོལ་དཀར་ལགས་ཀྱིས་སྙན་སྒྲོན་ཞུས་པ་འདི་གསན་རོགས་གནང། ཨ་རིའི་ཨེམ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང་འདི་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་གྱི་ཡོད་པ་དང། ཨེམ་རི་མཐོ་སློབ་དང་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་ཕན་ཚུན་བཞག་གནང་པའི་གྲོས་མཐུན་གན་རྒྱ་མུ་མཐུད་བསྐྱར་འཇོག་གནང་རྒྱུའི་མཛད་སྒོ་འདི་ད་རེས་ཚེས་དྲུག་ཉིན་གཉེར་གནང་ཡོད། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་ཨེམ་རི་གཙུག་ལག་སློབ་གཉེར་ཁང་དང། འབྲས་སྤུངས་བློ་གསལ་གླིང་ཕན་ཚུན་གན་རྒྱ་བཞག་ནས་ཨེམ་རི་དང་བོད་ཀྱི་མཐུན་ཚོགས་ཐོག་མར་དབུ་བརྙེས་པ་དང་དེ་ནས་འདས་པའི་ལོ་ངོ་ཉི་ཤུ་རྩ་ལྔའི་རིང་ཨ་རིའི་ཨེམ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང་ནས

Depends on the user། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨེམ་རི་གཙུག་ལག་སློབ་གྲྭར་གསུང་བཤད་གནང་པའི་སྐབས་སློབ་གསོ་ནི་ཡོ་བྱད་ཅིག་དང་འདྲ་བར། བེད་སྤྱོད་གཏང་མཁན་ལ་རག་ལུས་ཡོད་པས་སློབ་གསོ་དང་བྱམས་བརྩེའི་བློ། སྙིང་རྗེའི་བློ་ཟུང་འབྲེལ་ཐོག་བསྐྱོད་ཐུབ་པ་ཡིན་ཚེ་སློབ་གསོ་དང་ཤེས་ཡོན་འདི

གནས་ཐབས་མེད་པ་ཆགས་ཡོད། དེ་བཞིན་ཨེམ་རི་གཙུག་ལག་སློབ་གཉེར་ཁང་དང། ཨེམ་རི་མཐོ་སློབ་ཀྱི་སྒྱུ་རྩལ་དང་ཚན་རིག་སློབ་གླིང་གི་འཛིན་སྐྱོང་རྣམ་པའི་རྒྱབ་སྐྱོར་ལ་ཐུགས་རྗེ་ཆེ་ཞུས་གནང་སོང་ལ། ཕྱོགས་མང་པོའི་རྒྱབ་སྐྱོར་དང་ལམ་སྟོན་བཟང་པོ་མེད་ན་གྲུབ་འབྲས་འདི་རྣམས་ཐོབ་པར་དཀའ་བ་ཞིག་ཆགས་ཀྱི་ཡོད་པས་འབྲེལ་ཡོད་ཚང་མར་ཐུགས་རྗེ་ཆེ་ཞུས་གནང་སོང། འདས་པའི་ལོ་ངོ་ཉི་ཤུ་རྩ་ལྔའི་རིང་བྱམས་བརྩེའི་ས་བོན་ཡག་པོ་ཞིག་འདེབས་ཐུབ་ཡོད་པ་དང། མ་འོངས་པའི་དུས་ཚོད་ནང

ཨེམ་རི་དང་བློ་གསལ་གླིང་ཕན་ཚུན་ཤེས་ཡོན་གྱི་འབྲེལ་ལམ་བཙུགས་གནང་པ་ནས་བཟུང་ཐོན་པའི་གྲུབ་འབྲས་ཁག་ནི་ལྟེ་གནས་ཁང་གིས་འབད་བརྩོན་གནང་པ་ཞིག་ཡིན་པ་ངོ་སྤྲོད་གནང་པའི་ཐོག་ནས་མུ་མཐུད་གསུངས་པར། དུས་ཀྱི་དགོས་མཁོ་དང་བསྟུན་ཞིང་ལོ་རྒྱུས་རང་བཞིན་ལྡན་པའི་ཨི་མོ་རིའི་གཙུག་ལག་ཁང་དང་བོད་ཀྱི་ཚན་རིག་གི་ལས་རིམ། བོད་ཀྱི་དགོན་སྡེ་ཁག་དང་དགོན་སྡེ་ཁག་གྲྭ་ཚང་དང་བཙུན་དགོན་རྣམས་སུ་དེང་དུས་ཀྱི་ཚན་རིག་སློབ་གཉེར་གསར་འཛུགས་སྲ་བརྟན་བྱེད་པ་བཅས་ལྟེ་གནས་ཁང་འདིའི་མཛད་རྗེས་རླབས་པོ་ཆེ་རྣམས་ལ་རྗེས་སུ་ཡི་རངས་ཞུ་རྒྱུ་དང་འགན་བཞེས་མཁན་དང་ཕྱག་ལས་གནང་མཁན་ཚང་མ་ལ་གོ་སྐབས་འདིར་བརྟེན་ནས་བཀའ་དྲིན་ཆེ་བྱས་ནས་ཞུ་གི་ཡོད། ད་རེས་མཛད་སྒོའི་ཐོག་ཨེམ་རི་མཐོ་སློབ་དང་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་ཕན་ཚུན་བཞག་གནང་པའི་གྲོས་མཐུན་གན་རྒྱ་འདི་མུ་མཐུད་བསྐྱར་འཇོག་གནང་ཡོད་པ་དང་ཨ་རིའི་ཨེམ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང་གི་ལས་གཞི་འདིའི་ཐོག

ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་སློབ་ཕྲུག་རྣམས་ཀྱིས་དགའ་བསུ་སྣེ་ལེན་ཞུས་པ་སོགས་དང་འབྲེལ་བའི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འཕྲིན་ཞུས་པ་འདི་གསན་རོགས་གནང། བོད་ནམ་ཡང་མ་བརྗེད་ཅེས་པའི་བོད་དོན་ཆེད་བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་པར་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་བཞིན་པ་དགུང་གྲངས་དྲུག་ཅུ་རེ་གསུམ་ལ་ཕེབས་པའི་འཇམ་དབྱངས་བསྟན་འཛིན་ལགས་བྷ་ར་ན་སིར་སྤྱི་ཟླ་བཅུ་གཅིག་པའི་ཚེས་གཉིས་སྟེ་རེས་གཟའ་ཕུར་བུའི་ཉིན་ཕེབས་འབྱོར་བྱུང་འདུག་པས་ཁོང་ལ། ལས་འགུལ་འདི་དང་འབྲེལ་ཡོད་སྐོར་གནས་འཕྲི་ཁག་ཅིག་ཞུས་པ་ཡིན། ལོ་ཏི་ཤི་ལེ་ཇན་ཏིན་ཙི་ལ། ལོ་ཏི་ཤི་ལེ་ལོ་ཏི་ཤི་ལེ། ཨོ་ཇན་ཏིན་ཙི་ལ་ནི་ཁི་ན་ཏ། བྷ་ར་ན་སི་ལ་ཕེབས་བྱུས་བྱུང་པ་སོང་ཙང་ཡང། བྷ་ར་ན་སི་ལ་ནི་ང་རང་གཙོས་ཀྱི་ཏཱ་བྷ་ན་དབུས་བོད་ཀྱི

ད་སྐད་བཏང་སོང། དེ་ལ་ཕྱིན་པ་ཡིན་ལགས། ལགས་ལགས་སོ། ངས་ཀྱི་ཞུ་ཡས་གཙོ་བོ་འདྲ་བོ་དེ་ལ་ཐུག་ང་རང་ཚོ་བོད་ཕྲུག་མ་ཟད་པའི་ཧི་མ་ལ་ཡའི་རིགས་རྒྱུད་ཀྱི་སྤུ་གུ་ཨ་ནི་ཕྱོགས་མཐའ་ཁག་ནས་ཨ་ནི་ཡོད་པའི་སྤུ་གུ་མང་པོ་ཅིག་ཨ་ནི་འདུག་སེ་བྱས་ཚོགས་ཁང་ནང་ལོགས་ལ་ཡང་འཛོམས་བཞག་ལགས་སོ། ཨ་ནི་ཁོ་རང་ཚོ་གི་དཀྱིལ་དེ་ལ་ཡང་ཐུག་ང་རང་གི་བསམ་དོན་འདྲ་བོ་དེ་ཚོ་སྒང་ག་ལོགས་འགྲེལ་བཤད་རྒྱག་ཡ་གི་གོ་སྐབས་བཟང་པོ་ཅིག་རག་སོང། ལགས་ལགས་སོ། ཨ་ནི་དེ་ལ་ཡང་ཨ་ནི་ཁོ་རང་ཚོ

བོད་དོན་གྱི་ཐོག་ལ་ཡང་ཤུགས་རྒྱག་ཡ་གི་ལས་འགན་གཙོ་བོ་ཞིག་ཁོ་རང་ཚོ་འདི་ག་འདི་འཁྱེར་བསྡད་ཀྱི་ཡོད་རེད་ཨ་ནི་དེ་ལ་བརྟེན་བྱས་ནས་དེ་འདྲ་ངས་གི་ད་བསམ་ཚུལ་འདྲ་བོ་འདི་ག་རེ་ཡིན་ཟེར་བ་ཡིན་ན་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཨ་ནི་འདུག་ཟེར་བྱས་རྐང་འཁོར་ཐོག་ལ་ཡང་ད་གཞོན་སྐྱེས་དེ་ཚོ་འདུག་འགྲོ་བསྡད་པ་དེ་འདྲ་མང་པོ་ཞིག་མཐོང་བ་བྱས་དེ་ཚོའི་གི་མིག་ལྟས་དེ་ལ་བལྟས་བྱས་ནས་ཨ་ནི་ངས་གི་རྒྱ་གར་ནང་ལོགས་ལ་ཡང་དེ་འདྲའི་ཅིག་ལམ་སྟོན་ཅིག་བྱུང་བ་ཡིན་ན་མ་འོངས་པ་ལ་རྒྱ་གར་ནང་ལོགས་ནས་གཞོན་སྐྱེས་དེ་ཚོ་མང་པོ་ཞིག་ཨ་ནི་འདུག་ཟེར་བྱས་བོད་དོན་གྱི་ཐོག་ལ་ཡང་དེ་འདྲ་ཟེར་འགྲོ་ཡ་གི་སེམས་ཤུགས། སྐྱེ་ཡས་དང། གཙོ་བོ་ནི་གཙོ་བོ་དེ་ལྟ་དེ་འདྲའི་འདྲ་བོ་ཅིག་ཆེད་ཡིན་ཟེར་ངས་ཁོང་ཚོ་ལ་བཤད་པ་ཡིན། ལགས་ལགས་སོ་ལགས། དེའི་སྒང་ནས་ཨ་ནི་ཕུ་གུ་དེ་ཚོ་ཁ་ཤས་ཀྱིས་དྲི་བ་དེ་འདྲས་དྲིས་སོང་དྲི་བ་དྲིས་པ་དེ་ལ་ཡང་ག་རེ་རེད་ཟེར་བ་ཡིན་ན། གཙོ་བོ་འདྲ་བོ་དེ་ད་པཱ་ལགས་ཁྱེད་རང་ཨ་ནི་འདུག་ཅེས་བྱས་ད་རེས་བོད་དོན་གྱི་ཐོག་ལ་ཡང་རྐང་འཁོར་སྒང་ལ་ཡང་སྐོར་སྐྱོད་དེ་ལ་ཡང་ཨ་ནི་འགྲོ་སོང་དེ་ཚོ་ཨ་ནི་ག་འདྲས་བྱས་པ་རེད་ཟེར་འོ་དེ་འདྲའི་སྐད་ཆ་དྲི་མཁན་དེ་འདྲས་བྱུང་སོང། ལགས་ལགས་སོ། ཨ་ནི་ཁོ་རང་ལ་ཡང་ང་རང་གིས་གང་ལྟར་མང་ལྟར་ལ་ཡང་སོ་སོ་ལ་ཡོད་པ་དེ་མ་ཟད་པའི་ཀྱི་ཨ་ནི་ང་ལ་ཡང་རོགས་པ་བྱེད་མཁན་འདྲ་བོ་དེ་ང་རང་གིས་ད་སོ་སོའི་ངོ་ཤེས་ཕྲུ་གུ་དེ་འདྲའི་ཁ་ཤས་ཀྱིས་སོ་སོ་འཆམ་མཐུན་ཡོད་པ་ཁ་ཤས་ཅིག་གིས་ཨ་ནི་འདུག་ཟེར་བྱས་རོགས་པ་ཏེས་ཏེས་བྱེད་ཀྱི་ཡོད་རེད་ཨ་ནི་མ་ཟད་པའི་ཟླ་བ་ད་ང་རང་ཚོ་གི་རྒྱ་གར་ནང་ལོགས་ལ་ཡོད་པའི་ཀྱི་ཚོང་ལས་ལས་དེ་ཀྱི་ཨ་ནི་ཁྲོམ་ས་ཁག་ལམ་ཁག་ལ་ཁད་དེ་ཀྱི་ད་ང་ཚོ་བོད་པ་དེ་ཚོ་གི་ཨ་ནི་ཏེས་ཏེས་ཟེར་འདྲ་ཁྲོམ་ས་ཁོ་རང་ཚོ་སྒོ་ཕྱེ་ལ་མ་ཕྱེ་ལ་འོ་དེ་འདྲས་ཀྱང་རེད་ཤག་ཨ་ནི་འདི་བྱས་ཙང། ཨ་ནི་ཁོང་ཚོའི་གི་ཏེས་ཏེས་ཟེར་འདུག་ཟེར་བྱས་རོགས་པ་བྱས་དེ་གི་ཨ་ནི་མཐུན་རྐྱེན་དེ་དེ་འདྲའི་འདྲ་བོ་བྱས་ནས་ད་འགྲིག་ཙམ་འགྲིག་ཙམ་འདྲ་བོ་ཆགས་སོང་དབང་བསྡུ་སུ་ཞུ་རྒྱུ་བྱུང་སོང་ཁོ་ཚོ་ལ། ལགས་ལགས་སོ་ལགས། ཨ་ནི་འདིའི་སྒང་ནས་ཨ་ནི་དེ་འདྲ་ངས་ཀྱི་ད་གཙོ་བོ་ང་རང་གི་མིག་ལྟས་འདྲ་བོ་ཅིག་ག་རེ་ཡོད་རེད་ཟེར་བ་ཡིན་ན་ཨ་རྒྱ་གར་མི་རིགས་ལ་ཡང་ཨ་ནི་ང་ཚོ་རྒྱ་གར་གཞུང་གི་ཨ་ནི་བོད་པ་ལ་ཡང་དྲིན་ཆེན་པོ་ག་ཚོད་ཡིན་མེད་དང་ཡང་བོད་པའི་གི་ཨ་ནི་རྒྱ་གར་གཞུང་ལ་ཕར་དྲིན་ལན་གསོ་ཡས་ཀྱི་ལས་ཀ་ག་རེ་ག་རེ་བྱས་ཡོད་མེད་དང་འོ་དེ་ཚོའི་ཐོག་ལ་ཡང་རྒྱ་གར་མི་སེར་མཉམ་དུ་ལ་ཡང་འབྲེལ་ལམ་ཅིག།

ཡང་འཇམ་དབྱངས་བསྟན་འཛིན་ལགས་ཁྱེད་རང་ལ་ཨ་ནི་ཝཱ་ཎ་དབུས་བོད་ཀྱི་མཐོ་རིམ་གཙུག་ལག་སློབ་གྲྭ་ཆེན་མོ་ཟེར་དུས་ཙར་ནས་ད་ང་རང་ཚོའི་བོད་མིའི་སྤྱི་ཚོགས་ནང་གི་དཔེ་སྙན་གྲགས་ཆེ་བའི་གཙུག་ལག་སློབ་གྲྭ་ཆེན་མོ་འདིའི་གྱི་སློབ་ཕྲུག་ཚོ་ལ་བཀའ་སློབ་གནང་ཡག་གི་གོ་སྐབས་ཕུལ་བ་མ་ཟད། ཨ་ནེ་ཁོ་རང་ཚོས་ཀྱི་ཁྱེད་རང་གི་བཀའ་སློབ་གནང་པ་དེ་ཚོ་ལ་ཞེ་པོ་ཅིག་དགའ་པོ་གནང་དུས་ཙར་ནས་ཡང་ཁྱེད་རང་ལ་དམིགས་བསལ་གྱི་སེམས་ཤུགས།

སྨོན་ལམ་ཡོད་ཟེར་འོ་དེ་འདྲས་གསུངས་སོང། ཨ་ནི་དཔེ་ཆ་བཅུད་ཀྱིས་མ་ལེན་པ་དེ་འོ་དེ་ཡིན་མོད་འོ་དེ་འདྲས་ཅིག་བྱུང་སོང། ཨ་ནི་དེ་མིན་པའི་གི་ཡང་ལམ་ཁ་ལ་ཡང་ཡོང་དུས་ཙ་ལ་ཡང་རྐང་ག་རིལ་འཁོར་ལོ་ལ་ཕུ་རྒྱག་ཡ་དག་དེ་འདྲས་ལ་སོགས་པ་དེ་འདྲས་ཡོང་དུས་ཙ་ལ་ཡང་ད་ག་དེ་ཚོ་དངོས་གནས་དྲང་གནས་ཀྱི་སྙིང་ནས་བརྩེ་བའི་སེམས་བཟང་གི་ཐོག་ནས་ཨ་ནི་དགོས་མ་རེད་དགོས་མ་རེད་སྐབས་སྐབས་ལ་རྐང་ག་རིལ་གི་དེ་འཁོར་ལོའི་གི་པར་རུ་ལ་ཡང་བེ་རིང་དང་དེ་ཚོའི་ནང་ལ་སྣུམ་བླུག་དགོས་ཀྱི་འདུག་ལ་ཨ་ནི་ཕུ་རྒྱག་དགོས་ཡ་དག་དེ་འདྲས་ཡོད་རེད་བ།

ལ་རེད་རེད། ཡང་འདི་གི་ལམ་ཁ་གང་དང་འགྲོ་དུས་ཙམ་པ་ལ་ཡང་རྙོག་དྲ་འདྲ་བོ་འདི་འདྲ་ཡོང་མི་ཡོང་བསམ་ནས་ང་རང་གི་སེམས་པའི་ནང་ལ་བར་ཆད་འགྲོ་ཡི་འདུག་ག་རེ་ཟེར་འདི་འདི་ཡར་རང་ལ་ཐོན་དེ་གོ་ར་ལ། ཨ་རེ་འདི་ཟེར་ན་ཡང་ལམ་ཁ་ས་ཆ་ག་འདྲའི་འདྲ་ཅིག་ཁེལ་གི་ཡོད་ནའོ་འདུག་ཟེར་རྗེས་ཡང་བལྟས་ཟིན་རྗེས་འགག་འདི་གི་ཡོད་ཀྱི་རེད་བསམ་བསམ་འགྲོ་རྗེས་ང་རང་ཡང་འདི་ནས་དོགས་པ་འདྲ་བོ་ཅིག་འགུག་གི་ཡོད་དེ་རིང་ནས་ཏི་ཏིའི་ཚ་རིགས་ག་ཚོད་ལ་སླེབས་མ་སླེབས་འདི་ངེས་པའི་རྒྱུ་ཟིན།

ལེ་ཚན་འདི་ཡང་དེ་ག་མཚམས་འཇོག་ཞུ་གི་ཡིན་ལེ་ཚན་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཐེངས་འདིའི་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་གྱི་ཆེས་མཐོའི་ཁྲིམས་ཁང་ནས་ཐག་གཅོད་གནང་བ་བཞིན་ཧི་མ་ཅལ་མངའ་སྡེའི་སིམ་ལ་གྲོང་སྡེའི་ལས་ཁུངས་ནས་ཁུལ་དེར་ཚོང་ལས་གཉེར་མཁན་བོད་མི་མི་ཚང་བདུན་ཅུ་དོན་དྲུག་ལ་ཚོང་ཁང་གསར་པ་རྒྱག་གནང་ནས་མཁོ་སྤྲོད་གནང་ཡོད་ཀྱང་ཁང་གླ་ཆེ་བའི་དཀའ་ངལ་འཕྲད་བཞིན་འདུག་འདིའི་ཐད་ཚོང་པ་པ་སངས་བསྟན་འཛིན་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་བསྐྱར་དུ་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི། རྒྱལ་ས་སིམ་ལའི་ནང་དུ་ཡོད་པའི། གྷན་དྷི་ཐང་ཞེས་པའི་ཐང་ཆེན་གྱི་གཤམ་ལ། ལམ་ཟུར་དུ་ཆགས་པའི་བོད་མིའི་ཁྲོམ་ར་ཡོད་སའི་ས་ཁུལ་དེ། སིམ་ལ་གྲོང་ཁྱེར་ཡར་རྒྱས་གཏོང་རྒྱུ་དང་འགྲོ་ལམ་གསར་བཟོའི་ལས་འཆར་གྱི་ས་བཀྲའི་ཁོངས་སུ་ཚུད་ཡོད་ལུགས་གསུངས་ནས། སིམ་ལ་ཁྲིམས་ཁང་དང་ས་གནས་གྲོང་སྡེ་ལས་ཁུངས་ནས། བོད་མིའི་ཁྲོམ་ར་དེ་རྒྱལ་ས་སིམ་ལའི་ཕྱི་ལ་སྤོ་དགོས་པའི་བཀའ་བཏང་ནས། བོད་མི་ཚོང་པ་ཚོར་ལོ་མང་པོའི་རིང་ལ་དཀའ་ངལ་ཆེན་པོ་འཕྲད་པའི་རྗེས། བོད་མི་ཚོང་པ་རྣམས་ཧ་ཅང་འུ་ཐུག་གིས་ཕྱི་ལོ་ཉིས་སྟོང་བརྒྱད་ལོར། རྒྱ་གར་གྱི་རྒྱལ་ས་ལྡི་ལིར་ཡོད་པའི་ཆེས་མཐོའི་ཁྲིམས་ཁང། Supreme Court། ལ་ཞུ་གཏུགས་བྱས་པར། ལོ་མང་ཐག་གཅོད་མ་བྱུང་ཡང། མཐའ་མ Supreme Court འམ་རྒྱ་གར་གྱི་ཆེས་མཐོའི་ཁྲིམས་ཁང་ནས། སིམ་ལ་ས་གནས་གཞུང་གིས་བོད་མི་ཚོང་པ་ཚོ་ལ་གུན་གསབ་ཏུ། ས་ཁུལ་གཞན་ཞིག་ཏུ་ཁྲོམ་ར་གསར་བ་ཞིག་གི་གསར་རྒྱག་བྱ་དགོས་པའི་ཐག་གཅོད་གནང་ནས་བཀའ་བཏང་བ་བཞིན། སྔ་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བདུན་པའི་ཚེས་གཅིག་ཉིན། བོད་རིགས་ཚོང་པ་མི་ཚང་བདུན་ཅུ་དོན་དྲུག་ཡོད་པ་ཚང་མར་ཚོང་ཁང་གསར་པ་རག་ནས་དེ་རིང་ཁ་སང་ཁྲོམ་ས་གསར་བ་དེའི་ནང་ཚོང་ལས་གཉེར་བཞིན་ཡིན་སྟབས། གནས་སྟངས་གང་འདྲ་ཡོད་མེད་རྒྱུས་ལོན་ཞུས་པར། ཚོང་པ་པ་སངས་བསྟན་འཛིན་ལགས་ཀྱིས་ཞལ་པར་ཐོག་འགྲེལ་བརྗོད་འདི་ལྟར་གནང་བྱུང། ད་ལྟ་བོད་པའི་ཁྲོམ་ས་ཅིག་ཡོད་རེད་བ། ཁྲིམས་ཁང་ནང་ནས་བཀའ་བཏང་བ་གཞི་བཟུང་གིས། ས་གནས་གྲོང་སྡེ་ལྷན་ཁང་གི་ཨ་ནི། Street Vendor Policy། གི through ལ་ནི་ང་ཚོ་ཁྲོམ་ས་འདི་གཏན་འཇགས་ཆགས་རེད་གཏན་འཇགས།

ཙག་ཙིག་ཚོང་ནི་སིམ་ལ་ཁུལ་དུ་ཁ་ཐོར་དུ་གནས་པའི་བོད་མི་རྣམས་ཀྱི་འཚོ་རྟེན་གཙོ་བོ་དེ་ཡིན་འདུག་ཁྲོམ་ས་རྙིང་པ་དེ་བཞིན་ལམ་ཟུར་དུ་འཕྲལ་སེལ་ཁྲོམ་ས་ཞིག་ཡིན་པའི་ཆ་ནས། ས་གླ་ཧ་ཅང་ཆུང་ཆུང་ཡིན་ཀྱང། ཁྲོམ་ས་གསར་པ་དེ་ནི་ཁང་པ་རང་ཡིན་ཙང། ཁང་གླ་ཆེན་པོ་སྤྲོད་དགོས་པའི་དཀའ་ངལ་འཕྲད་ཀྱི་ཡོད་ལུགས་ཁོང་གིས་མུ་མཐུད་ནས་གསུངས་གནང་གི་འདུག། སྤྱི་བཏང་ནས་ཨ་ནི། ང་རང་ཚོ་བོད་པའི་ཁྲོམ་ས་བདུན་ཅུ་དོན་དྲུག་ཅིག་ཡོད་རེད་བ་འོག་གི་ཨ་ནི་ཚུར་ད་ལྟ་ཁྲོམ་ས་གསར་པ་དེ་ལ་ཚུར་སྤོ་བཤུད་བྱས་རེད། ད་ལྟའི་ཐོག་ལ་གའི་དཀའ་ངལ་ཡོད་མ་རེད་ཡིན་ནའི་སྔོན་མ་ཡིན་ན་ང་ཚོ་ཁྲོམ་ས་རྙིང་པ་དེ་ལ་གླ་ཆ་ཆུང་ཆུང་ཡོད་རེད་བ་ཟླ་བ་ལ་སྒོར་མོ་སུམ་བརྒྱ་རེད་ཡིན་ནའི་ད་ལྟ་དེ་ལ་ཨ་ནི་ང་རང་ཚོ་དེ་ཚུར་སྤོས་ནས་ཨ་ནི་ཁོ་ཚོ་གི་གླ་ཆ་དེ་སྒོར་མོ་ལྔ་སྟོང་བྱས་ཨ་ནི་དེའི་སྒང་ལ GST བརྒྱ་ཆ་བཅོ་བརྒྱད་བྱས་ནས་ཨ་ནི།

ད་སྔོན་མ་ཡིན་ན་ང་རང་ཚོ་འདི་ཚོང་རྒྱག་མཁན་དེ་ག་གཅིག་ག་རེ། གོས་ཐུང་དང་སྟོད་ཐུང་དང་དེ་འདྲ་བཙོང་མཁན་ཡོད་རེད་ད་ཕྱིས་སུ་ཧང་གོ་བཙོང་མཁན་འདུག་དེའི་ནང་ལ་ཨ་ནི་ཟ་ཁང་གའི་གཅིག་གཉིས་བཙུགས་ནས་བསྡད་མཁན་འདུག། འདི་ལོ་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ནང་ཆར་པ་ཤུགས་ཆེ་བབས་ནས་ཆུ་ལོག་དང་ས་རུད་ཀྱི་དཀའ་ངལ་མང་པོ་འཕྲད་ནས་མི་མང་སྤྱི་དང། ལྷག་པར་དུ་ཚོང་པ་ཚོ་ལ་ཚོང་མེད་པའི་དཀའ་ངལ་འཕྲད་བཞིན་པ་ལྟར། མངའ་སྡེ་དེའི་རྒྱལ་ས་སིམ་ལའི་ནང་དུའང་ཆར་ཤུགས་ཀྱིས་རྐྱེན་པས་ཕྱི་ནས་ཡུལ་སྐོར་སྤྲོ་འཆམ་པ་ཡོང་མཁན་མེད་པར་བརྟེན་བོད་མིའི་ཚོང་པ་ཚོ་ལའང་ཚོང་དེ་ཙམ་ཡག་པོ་བྱུང་མེད་པ་རེད་བཞག། ཕྱིས་སུ་ད་ལྟ་ཁ་ཅིག་སྔོན་མ་ཡིན་ན་ཨོ་ཙི་འདུག་ཕྱིས་སུ་ད་ལྟ་དེའི་ཤིམ་ལ་ཁོ་རང་ལ་ད་ལན་ཆར་དུས་དེ་གི་དཔེ་མི་སྲིད་ས་དང་དེ་འདྲ་ཡང་མར་ཉོར་བྱས་ནས་ང་རང་ཚོ་ད་ལྟ Chandigarh ནས་ཤིམ་ལ་གི Highway Four Lane དེ་ད་ལྟ་མང་པོ་ཅིག་ས་ཉིལ་བྱས་ནས་ནི་ལམ་ཁ་དེ་བལྟས། འདི་བྱས་ནས་ད་ལྟ་ཡུལ་སྐོར་སྤྲོ་འཆམ་དེ་གའི་ཡང་ཡོང་ཐུབ་མི་འདུག་ཨ། ཡུལ་སྐོར་སྤྲོ་འཆམ་དེ་གའི་ཡོང་སོང་ན་སྤྱི་བཏང་མི་འབོར་གྱི་རྩིས་གཞི་བྱས་པ་འདྲ་བྱས་ན་ཤིམ་ལ་ཁོ་རང་ཚོ་གིས་ང་རང་ཚོ་གཏན་དུ་བསྡད་མཁན་དེ་གའི་སྤྱི་བཏང་བོད་པའི་ཁྲོམ་ས་ལ་ནི་ཁོ་རང་ཚོ་སླེབས་ཡོང་གི་རེད། འདི་རེད་མ་གཏོགས་གཞན་པ་སྤྱི་བཏང་ཨེ་འདྲ། ཞེ་པོ་དེ་འདྲས་ད་ང་ཚོ་ལ་སྐྱོན་རྒྱག་ཡ་གའི་ཡོད་མ་རེད་སྔོན་མ་ཡིན་ན་ང་ཚོ་ཁྲོམ་ས་རྙིང་པ་འདྲ་རེད་དེ་ཡོད་ན་ས་ཆ་དེ་བརྟན་པོ་མེད་པ་བྱས་ཨ་ནི་ས་ཆ་དེ་གའི་ཉིལ་སོང་ན་སྔོན་མ་ཐེངས་མ་གཅིག་ཁྲོམ་ས་བཅུ་དྲུག་ཅིག་སྔོན་མ། མར་ཞིག་བྱས་ནས་འདི་ནང་ལ་ཨ་ནི་ཅ་ལག་མང་པོ་འཕྲོ་བརླག་ཕྱིན་ཨེ་འདྲ་བྱས་རེད་ད་དཔེར་ན་ད་ལྟ་ཁྲོམ་ས་འདིའི་ནང་ལ་ང་རང་ཚོ་གིས་གཅིག་གཏན་འཇགས་ཡིན་དུས་ཨ་ནི་གཅིག Insurance དང་ག་རེ་ཡིན་ན་ཆ་ཚང་བཟོ་ཡ་འདུག་ཨ་སྔོན་མ་ང་ཚོ་དེ་གཏན་འཇགས་མེད་དུས་སྒམ་པོ་ཨ་ནི Insurance དང་འདི་གའི་བཟོ་ཡ་མི་འདུག་ཨ་ཅ་ལག་དེ་གའི་ད་དཔེར་ན་འདྲ་བོ་ཅིག་ད་ལྟ་འདྲ་བོ་ཅིག་ཡིན་པ་འདྲ་བྱས་ན་སོ་སོའི་ཁྲོམ་ས་དེ་ལྕགས་སྒོ་མར་རྒྱག་ཡ་བྱས་སྒོ་ལྕགས་རྒྱག་ཡ་ཡོད་དུས་ང་ཚོའི་གི་ཆ་རྐྱེན་དེ་ཆ་ཚང་ལེན་ཡ་འདུག་ཨ་གཞུང་གི་ཆ་རྐྱེན་ག་རེ་ཡོད་བ་དེ Insurance བཟོ་ཡ་དང་འདི་གའི་ཚང་མ། ཡང་དབྱར་ཁའི་དུས་སུ་མངའ་སྡེ་དེའི་ས་གནས་གྲོང་གསེབ་མི་མང་གི་ཐོན་སྐྱེད་ཀུ་ཤུ་ཚོང་བའི་དུས་སུ་བོད་མི་ཚོང་པ་ཚོར་ཚོང་ཕྲན་བུ་ལེགས་པ་ཡོང་གི་ཡོད་ཀྱང། འདི་ལོ་ཆར་ཤུགས་རྐྱེན་པས་ཀུ་ཤུ་ཉོ་མཁན་ཡང་དེ་ཙམ་མང་པོ་བྱུང་མེད་སྟབས། རང་བཞིན་གྱིས་བོད་མི་ཚོང་པ་ཚོ་ལའང་དོ་ཕོག་བྱུང་བཞག། ས་གནས་མི་དམངས་སྤྱི་བཏང་བྱེད་པ་དང་བྱས་ན་ནམ་རྒྱུན་ནང་བཞིན་རེད་ཡིན་ནས་ད་ལན་ཡང་ཅིག་ལམ་ཀ་འདི་གའི་ཡང་མ་ཡང་སེ་ཆེ་དུས་གོམ་པ་ཨ་ནི་ཀུ་ཤུ་དེ་ང་ཚོ་སྤྱི་ཟླ་བདུན་པ་བརྒྱད་པ་དགུ་པ་འདྲ་བ་ལ་ཀུ་ཤུ་ཡག་པོ་ཡོད་རེད་ང་ཚོ་དེ་ཡུལ་མི་ཁོ་རང་གི་ཀུ་ཤུ་དེ་གས་ཡག་པོ་ཡོད་རེད་དེ་ཡིན་ནས་ད་ལན་ཀུ་ཤུ་དེ་གས་ཏས་ཉུང་ང་འདུག་ས་ཨ་ནི། ནམ་རྒྱུན་ཡིན་ན་ཀུ་ཤུ་གི་དུས་ཚོད་ལ་ཏས་ཚོང་ཡག་པོ་ཡོད་རེད་ང་ཚོ་ཡིན་ནས་ད་ལན་དེ་འདྲ་འདྲ་བོ་ད་མི་འདུག་ཏས་ཡིན་ནས་ད། ཅིག། ཁྲོམ་ས་དེ་གཏན་འཇགས་ཡིན་དུས་གོམ་བུ་ཆུ་དང་ཆར་བ་དང་རླུང་གི་ཉེན་ཁ་མེད་དུས་ཁོ་ཁྲོམ་ས་མལ་ལ་བསྡད་ཡག་འདུག་ཨ། ཨ་ནི། ལུས་སེམས་སྐྱིད་པ་དང་ཨ་ནི་ག་རེ་ཡིན་ན་ཅིག་ད་ཆ་རྐྱེན་མང་པོ་ཅིག་ག་རེ་ཡིན་ན་ད་ཡར་རྒྱས་ཕྱིན་རེད་མ་གཏོགས་མར་རྒྱས་འགྲོ་ཡོད་མ་རེད་བསམ་གོ། སིམ་ལ་ནི་རྒྱ་གར་ནང་གི་ཚ་གཡོལ་བྱ་ཡུལ་གྱི་གྲོང་ཁྱེར་གལ་ཆེ་ཞིག་ཡིན་སྟབས། ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་ཡང་མི་ཉུང་བ་ཞིག་གིས་སིམ་ལའི་ནང་ཡོང་གི་ཡོད་ཀྱང། དེས་བོད་མི་ཚོང་པ་ཚོའི་ཚོང་ལ་ཁྱད་པར་དེ་ཙམ་བཟོ་གི་མེད་པ་དང། བོད་མི་ཚོང་པ་ཚོས་ཀྱང་ས་གནས་མི་མང་རང་ལ་དམིགས་ནས་ཚོང་ཟོག་སྟོན་གྱི་ཡོད་འདུག།

ཕྱི་རྒྱལ་ཡུལ་སྐོར་སྤྲོ་འཆམ་གྱིས་ད་ང་ཚོའི་འགྲམ་ནས་ཅ་ལག་ཉོ་ཡས་གང་ཡང་ཡོད་མ་རེད། ཡིན་ནས་ང་རང་ཚོ་ཚོང་འདི་གཏན་དུ་བདེ་ངེས་ལ་ཤུགས་ཆེ་ཤོས་ང་རང་ཚོ་ངོ་བོ་དེ་ཅིག་ལ་ཚོང་རྒྱག་དགོས་བ་དེ་རེད། ཡང་པ་སངས་བསྟན་འཛིན་ལགས་ཀྱིས། སྤྱི་བཏང་འདི་ལོ་ན་ནིང་ལས་བརྩིས་པ་ཡིན་ན་ཚོང་ཕྲན་བུ་སྐྱོ་བ་བྱུང་བ་ནི་འབྱུང་བའི་རྐྱེན་གྱིས་ཡིན་པ་ལས་དེ་མིན་ན་ནིང་དང་ད་ལོའི་བར་ཚོང་ལ་ཁྱད་པར་དེ་ཙམ་མེད་ལུགས་འགྲེལ་བརྗོད་གནང་གི་འདུག། སྤྱི་བཏང་ཟླ་ཉིན་གྱི་རྩིས་བྱེད་པ་དང་བྱས་ན་སྤྱི་ཟླ་བདུན་པའི་གི་ཏ་རིག་གཅིག་ལ་ང་ཚོ་འདིར་སྤོས་རེད་སྤྱི་ཟླ་བདུན་པའི་ཏ་རིག་གཅིག་རྗེས་ལ་ཨ་ནི་ཉི་མ་ཉི་ཤུ་ཟླ་བ་གཅིག་ཙམ་ཅིག་ང་ཚོས་ཁྲོམ་ས་བཟོས་ཡ་ད་དེ་འདྲ་ཡར་མར་ནང་ལོགས་ཏེས་ཅིག་གློག་འཐེན་ཡ་འདྲ་བོ་ད་ཨ་ནི་ཡར་རྩིག་པ་ལ་ཏཱིལ་བཏིང་ཡ་འདྲ་བོ་ད་དེ་འདྲ་བྱས་ནས་ཏེས་ཅིག་ང་ཚོ་འགོར་རེད་དེ་ནས་ག་ལི་ག་ལི་ང་ཚོ་བོད་པའི་ཁྲོམ་ས་རེད་ལབ་དུས་ད་ང་ཚོའི་ས་གནས་གཅིག་ལ་ཨ་ནི་ཤིམ་ལ་ལ་བོད་པའི་ཁྲོམ་ས་གཅིག་མ་ཞིག་མེད་དུས་མི་མང་ཆེ་བས་རྩད་གཅོད་བཏང་ནས་ཁོ་རང་སླེབས་ཡོང་གི་འདུག་ཨ་བོད་པའི་ཁྲོམ་ས་དེ་ག་བ་ཡོད་རེད་ལབ་ནས། ད་དང་པོ་འདྲ་བ་ལ་ཏེས་ཅིག་དཀའ་ངལ་འཕྲད་དེ་ཕྱིས་སུ་ད་ཅིག་འཕར་འགྲོ་གི་རེད་བསམ་གི་འདུག་ཡིན་ནས་ད་ལན་ཚོང་མ་བྱུང་ཡང་ཏེས་ཅིག་ག་རེ་ཟེར་ན་ཆར་ཤུགས་ཆེན་པོ་དང་དེ་འདྲ་བྱས་ནས་ཨ་ནི་ཏེས་ཅིག་དཀའ་ངལ་འཕྲད་པ་རེད་སྤྱི་བཏང་ནས་བོད་པའི་ཁྲོམ་ས་ནང་ལ་ཁྲོམ་ས་བདུན་ཅུ་དོན་དྲུག་ཡོད་རེད་འདི་མ་ཡིན་པའི་ཡང་ཁྲོམ་ས་དྲུག་ཅིག་ད་ང་ཚོ་འཛུགས་སུ་བྱས་ནས་རམ་བ་ཛར་གྱི་ཁྲོམ་ས་བྱུང་རེད་འདི་ཡས་ད་ང་ཚོ་མཉམ་པོ་མཉམ་པོ་རུག་ནའང་རག་བསྡད་ཡོད་རེད།

རྒྱ་གར་གྱི་རྒྱལ་ས་དང་གྲོང་ཁྱེར་ཆེ་ཁག་ཏུ་བལ་གོས་ཀྱི་དགུན་ཚོང་གཉེར་དུ་འགྲོ་རྒྱུའི་གྲ་སྒྲིག་བྱ་བཞིན་ཡིན་པ་དང། མང་པོ་ཞིག་གིས་ད་ལྟ་ནས་རྒྱ་གར་བའི་བལ་གོས་བཟོ་ཚོང་ལས་ཁང་ནས་ཚོང་ཟོག་ཡང་འདེམས་ཉོས་བརྒྱབ་བཞིན་ཡིན་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས། ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་ཡང་འཛོམས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།